གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་གསུམ་པ་ནག་པ་ཟླ་བའི་ཚེས་པ་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད་ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོའི་ངོས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་གྱི་གློག་བརྙན་འཁྲབ་སྟོན་པ་གྲགས་ཅན Preity Zinta ལགས་ལ་བཞུགས་སྒར་ཕོ་བྲང་ནང་མཇལ་ཁ་བསྩལ་གནང་མཛད་ཡོད་པ་དང། ཡང་ད་རིང་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་དེ་ནི་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གིས་བཙན་ཁྲིད་ཞུས་ནས་ལོ་ངོ་ཉི་ཤུ་རྩ་བརྒྱད་ཧྲིལ་པོ་འཁོར་བའི་དུས་དྲན་དང་འབྲེལ་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་ཁོང་དང་ཁོང་གི་ཡབ་ཡུམ་སྐུ་འཁོར་རྣམ་པ་དེ་བཞིན་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་སྐུལ་མ་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གཞུང་གིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་གསལ་སྟོན་ཡོང་རྒྱུ་སོགས་ཀྱི་ཆེད་དུ་དམིགས་ནས། རྒྱ་གར་ལྷོ་ཕྱོགས་མཱེ་སུར་གྲོང་ཁྱེར་དུ་ཞི་བའི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཉེ་དུས་གསར་དུ་བསྐོ་གཞག་བྱུང་བའི་རྒྱ་གར་ཡུ་པི་མངའ་སྡེ་ནང་རྟེན་གཞི་གནང་བའི་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ལས་ཚབ་ཌོག་ཊར་དབང་ཕྱུག་རྡོ་རྗེ་ལགས་ལ་གཙུག་ལག་སློབ་གཉེར་ཁང་དེ་རྒྱ་གར་ནང་གི་གཙུག་ལག་སློབ་གཉེར་ཁང་གཞན་དང་མི་འདྲ་བའི་དམིགས་བསལ་ཁྱད་ཆོས་དང་ཉེ་བའི་རིགས་བདག་གསར་པའི་ངོས་ནས་མ་འོངས་ལས་འཆར་ཇི་ཡོད་སོགས་ཀྱི་སྐོར་གནད་འདྲི་ཞུས་པ་ཞིག་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ། རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་གློག་བརྙན་འཁྲབ་སྟོན་པ་གྲགས་ཅན Preity Zinta ལགས་ལ་བཞུགས་སྒར་ཕོ་བྲང་ནང་མཇལ་ཁ་སྩལ་གནང་མཛད་པའི་སྐོར་བློ་བེ་སོག་ཚང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་གློག་བརྙན་འཁྲབ་སྟོན་མི་གྲགས་ཅན་པྲི་ཏི་ཛིན་ཊ་ལགས་སུ་བཞུགས་སྒར་ཕོ་བྲང་དུ་གོང་ས་མཆོག་གིས་མཇལ་ཁ་བཀའ་སློབ་བསྩལ་ཡོད་པ། རྒྱལ་སྤྱིའི་ཁྱོན་དང་ལྷག་པར་རྒྱ་གར་ནང་དར་ཁྱབ་ཆེ་མཐོང་ཆེན་པོ་ཡོད་པ་གི་རྩེད་རིགས་དབྱུག་རྩེད་སྤོ་ལོའི་རྩེད་འགྲན་ཟིག། བཞུགས་སྒར་རྡ་རམ་ས་ལར་པན་ཇབ་རུ་ཁག་དང་ལྡི་ལི་རུ་ཁག་གི་བར་ར་གནང་གི་ཡོད་སྐབས་དང་བསྟུན། པན་ཇབ་རུ་ཁག་གི་སྦྱིན་བདག་རྒྱ་གར་གི་བུད་མེད་གློག་བརྙན་འཁྲབ་སྟོན་མི་གྲགས་ཅན་བུ་ཀྲི་འཛིན་བདག་ལགས། སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་གྱི་ཉི་མ་བཞུགས་སྒར་ཕོ་བྲང་དུ་ཆེད་བཅར་གྱིས་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་ཆེད་དུ་མཇལ་ཁ་བཀའ་སློབ་ཕེབས་ཡོད་ཅིང།

ཁོང་གིས་གོང་ས་མཆོག་གིས་ནང་ཆོས་དང་འབྲེལ་བ་གི་སྐོར་དང་རྒྱ་གར་ནང་བཞུགས་པ་གི་གནས་སྟངས། རྡ་རམ་ས་ལར་བཞུགས་པའི་སྐོར་སོགས་བཀའ་སློབ་སྣེ་མང་བསྩལ་སོང་བ་དང། ང་ཚོས་འདས་པའི་དུས་སུ་རྟག་པར་ཁོང་རྩེད་འགྲན་གྱི་གཟིགས་མོ་ལ་གདན་ཞུ་གནང་བསྡད་ཡོད་ནའང། ད་ལན་ང་ཚོ་ཁོང་གི་བྱིན་རླབས་ཞུ་ཆེད་དང་འཚམས་འདྲི་ལ་བཅར་བ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་མོ་རང་ཉིད་རྒྱ་གར་ཧི་མ་ཅལ་མངའ་སྡེ་གི་ཁོངས་མི་ཟིག་ཡིན་པ་གི་ཆ་ནས།

གོང་ས་མཆོག་མཇལ་ཐེངས་རེ་རེ་བཞིན་བྱིན་རླབས་དང་སྐྱིད་སྣང་ཆེན་པོ་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་ལྔ་པ་གི་ཚེས་པ་བཅུ་དྲུག་གི་ཉིན་མ་གོང་ས་མཆོག་གིས་ལྡི་ལི་དང་པན་ཇབ་རུ་ཁག་གཉིས་ཀ་གི་རྩེད་འགྲན་པ་དང་ལས་བྱེད་པ་ཁག་ཅིག་ལ་མཇལ་ཁ་བཀའ་སློབ་བསྩལ་ཡོད་པ་མ་ཟད། སྤྱི་ཟླ་ལྔ་པའི་ཚེས་པ་བཅུ་བདུན་གི་ཉིན་མོར་ཡང་ར་ཇི་སི་ཐན་རུ་ཁག་གི་རྩེད་འགྲན་པ་དང་ཕྱི་རྒྱལ་མི་རིགས་ཁག་ཅིག་ལའང་མཇལ་ཁ་བཀའ་སློབ་གནང་ཡོད་ཅིང། པན་ཇབ་རུ་ཁག་དང་ལྡི་ལི་རུ་ཁག་བར་གྱི་རྩེད་འགྲན་ནི་བཞུགས་སྒར་དུ་སྤྱི་ཟླ་ལྔ་པ་གི་ཚེས་པ་བཅུ་བདུན་གི་ཉིན་མ་གནང་གི་ཡོད་པ་དང། དེ་སྔ་སྤྱི་ལོ་ཉིས་སྟོང་བཅུ་ལོ་དང་བཅུ་གཅིག་གི་ལོ་སོ་སོར་གོང་ས་མཆོག་དངོས་སུ་རྩེད་ཐང་དུ་ཆིབས་བསྒྱུར་གྱིས་རྩེད་འགྲན་པ་ཚོར་མཇལ་ཁ་བྱིན་རླབས་སྩལ་སྐབས་ཀྱང། གློག་བརྙན་རྣམས་འཁྲབ་སྟོན་མ་གྲགས་ཅན་པྲི་ཏི་ཛིན་ཊ་ལགས་ནས་མཇལ་ཁ་བཀའ་སློབ་སོགས་ཞུས་མྱོང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་རྒྱ་ནག་གཞུང་གིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་གསལ་སྟོན་ཡོང་རྒྱུ་སོགས་ཀྱི་ཆེད་དམིགས་ནས་རྒྱ་གར་ལྷོ་ཕྱོགས་མཱེ་སོར་གྲོང་ཁྱེར་དུ་ཞི་བའི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་བའི་སྐོར་ས་གནས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་གནས་སྟངས་གསལ་སྟོན་ཡོང་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ་རྒྱ་གར་ལྷོ་ཕྱོགས་མཱེ་སོར་གྲོང་ཁྱེར་དུ། ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་སོང། ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ། དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་ཁོང་གི་ཡབ་ཡུམ་སྐུ་འཁོར་དང་བཅས་པ་རྣམས། རྒྱ་ནག་གཞུང་གིས་འཛིན་བཟུང་བཙན་ཁྲིད་བྱས་ཏེ་ད་བར་ལོ་ངོ་ཉི་ཤུ་རྩ་བརྒྱད་འཁོར་བའི་ཉིན་མོ་དེར། ཡང་ལྷོ་ཕྱོགས་མཱེ་སོར་གྲོང་ཁྱེར་གྱི་ནང་བོད་མི་རྒན་གཞོན་ཕོ་མོ་བསྡོམས་པས། སུམ་བརྒྱ་སྐོར་ཞིག་ནས་རྒྱ་ནག་གཞུང་ལ་པཎ་ཆེན་རིན་པོ་ཆེ་མཆོག་དང་ཁོང་གི་ཡབ་ཡུམ་སྐུ་འཁོར་དང་བཅས་པའི་གནས་སྟངས་གསལ་སྟོན་གྱིས་ཁོང་རྣམ་པས་དབུས་པའི་བོད་མི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་ཡོང་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ་ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་གནང་སོང་ལ། སྐབས་དེར་སྦེལ་ཀོབ་ནས་ཡིན་པ་བགྲེས་སོང་པ་སངས་ཚང་བ་ལགས་ཀྱིས་གསུངས་དོན་ལ་པཎ་ཆེན་རིན་པོ་ཆེ་མཆོག་རྒྱ་གཞུང་གིས་གློད་གྲོལ་བྱུང་སྟེ་རྒྱལ་བ་ཡབ་སྲས་རྣམ་གཉིས་ཞལ་འཛོམས་ཡོང་རྒྱུའི

ལོ་ངོ་ཉི་ཤུ་རྩ་བརྒྱད་འཁོར་བའི་དུས་སྐབས་སུ་གནད་དོན་དེ་འཛམ་གླིང་མི་མང་ནས་ཤེས་རྟོགས་ཡོང་ཆེད་ལས་འགུལ་འདིའི་ནང་ཚོགས་ཞུགས་གནང་བ་ཡིན་ཞེས་བརྗོད་བྱུང། པཎ་ཆེན་བླ་མ་འགའ་ཞིག་ནི་ཕ་མ་ཡབ་ཡུམ་གཉིས་ཀ་མཉམ་དུ་ཁོང་ཚོ་འཛིན་བཟུང་བྱས་ནས་ཡང་ལོ་ཉི་ཤུ་རྩ་བརྒྱད་འཁོར་གྱི་འདུག་ར། འོན་ཏེ་ད་ང་ཚོ་དེ་ལ་ནི campaign རྒྱག་ནས་ཡིན། campaign རྒྱབ་ན་ད་ང་ཚོ་མི་མང་ཚང་མ་ཕར་ཚུར་མཉམ་ཞུགས་བྱས་ནས campaign རྒྱབ་ན།

ཕན་ཐོགས་ཡོང་རྒྱུ་སོགས་ཀྱི་ཆེད་དུ་དམིགས་བསལ་ལས་འགུལ་འདིའི་ནང་མཉམ་ཞུགས་གནང་བ་ཡིན་ཞེས་གསུངས་གནང་བྱུང། གནད་འགག་ཆེན་པོ་ཞིག་བོར་བ་དང་ག་རེ་ནས་མི་མང་པོ་ལ་སྐད་འབོད་བྱས་པ་དང་ནི་ང་རང་ཚོ་ཞབས་འདེགས་བྱས་དང་ག་རེ་ནས་དེ་འདྲའི་སྐོར་ལ་ད་བཟང་སྤྱོད་ཐོག་ནས་ང་ཚོས་དེ་བྱས་མ་གཏོགས་དྲག་པོ་ཐོག་ནས་ང་ཚོ་ཡོང་ཡོད་མ་རེད་བ་དེ་འདྲ་ཞིག་སྐོར་ལ་ང་ཚོས་དེ། བཙན་བྱོལ་མི་ཆོས་བློ་གྲོས་ཡིན་ལ་གནད་འགག་ག་རེ་རེད་གནད་འགག་ག་རེ་རེད། གནད་འགག་ད་མ་བློས་ཡིན་ན་ང་རང་ཚོ་བོད་ཆབ་སྲིད་ལ་ཕན་ཁེ་རེད་བ་ག་རེ་ཡིན་ནའང་བོད་ཆབ་སྲིད་བོད་བསྟན་པ་ཆབ་སྲིད་ལ་འོང་བ་ཕན། དེ་བཞིན་སྦེལ་ཀུ་པེ་ནས་ཡིན་པའི་བོད་པའི་གཞས་པ་བུ་ཆུང་ལགས་ཀྱིས་བརྗོད་དོན་ལ་པཎ་ཆེན་རིན་པོ་ཆེ་མཆོག་རྒྱ་གཞུང་གིས་གློད་བཏོན་ཡོང་རྒྱུར་བོད་མི་ཚང་མས་འགན་ཁུར་དགོས་པ་བརྗོད་བྱུང།
ང་ཚོ་འདི་ག་ལ་ལས་འགུལ་མུ་མཐུད་ནས་སྤེལ་ཏེ་གལ་ཆེན་པོ་ཞིག་མཐོང་གི་འདུག་གང་ཡིན་ན་ན་པཎ་ཆེན་རིན་པོ་ཆེ་ལགས་ང་ཚོ་བོད་ཀྱི་རྩ་དོན་སྒང་ལ་དཔེ་མི་སྲིད་ཀྱི་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་བོད་ཤོར་བ་སྐབས་ཚོད་ལ་བོད་ཀྱི་རྩ་དོན་ཆེད་དུ་རྒྱ་མི་མཉམ་དུ་འདུག་ཟེར་ནས། སྐུ་ལས་བསྐྱོན་ནས་ཨ་ནི་སྡུག་བསྔལ་འདུག་ཟེར་ནས་མྱངས་ནས་བསྡད་རེད་ཟེར་བ། བྱས་ཙང་ང་ཚོ་ཚང་མས་ཀྱིས་མུ་མཐུད་ནས་དོ་སྣང་བྱས། མུ་མཐུད་ནས་ལས་འགུལ་སྤེལ་བ་དེ་གལ་ཆེན་པོ་དཔེ་མཐོང་གི་འདུག།
གོང་ཞུས་ལས་འགུལ་དེ་ནི་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་དང་ཧོན་སུར། ཀོ་ལེ་གྷལ་བཅས་ས་གནས་ཁག་གསུམ་གྱི་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་ཐུན་མོང་གིས་གོ་སྒྲིག་གནང་བ་བཞིན་པ་རེད་འདུག་ལ། ལས་འགུལ་དེའི་དགོས་དམིགས་སྐོར་ལ་ཧོན་སུར་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ། རྟ་མགྲིན་ཚེ་དབང་ལགས་ཀྱིས་གསུངས་དོན་ལ། འདི་དེ་རིང་གི་གཅིག་དམིགས་ཡུལ་ཡིན་ནི་ང་ཚོས་ལས་འགུལ་འདི་གོ་སྒྲིག་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ་ད་པཎ་ཆེན་རིན་པོ་ཆེ་འཛིན་བཟུང་བྱས་རྗེས་ལོ་ངོ་ཉི་ཤུ་རྩ་བརྒྱད་འཁོར་ཡིན་དུས་ཙང་ཏེ་ད་ལྟའི་ཆ་ལ་པཎ་ཆེན་རིན་པོ་ཆེ་གར་སོང་གང་མིན་ཡོད་མེད་ང་ཚོ་སུ་གཅིག་གིས་མཁྱེན་རྟོགས་མེད་ཡིན་དུས་ཙང་ནས་ཨེ་ནི་དེའི་ཐོག་ལ་ང་ཚོ་གཅིག་རྒྱ་ནག་གཞུང་ལ་ཕ་གཅིག་ད་པཎ་ཆེན་རིན་པོ་ཆེ་དགུང་ལོ་ད་གིར་ཕེབས་ཚར་རེད་ཨེ་ནི་དེའི་ཐོག་ལ་ག་པར་ཡོད་མེད་ཀྱི་གཅིག་དེ་ང་ཚོ་འདི་འདྲའི་ཞིག་གསལ་བཤད་དགོས་ཡ་ཡོད་པ་དང་ཨེ་ནི་ད་འདི་ང་ཚོའི་ལས་འགུལ་འདི་སྤེལ་བའི་ཐོག་ནས་ཨེ་ནི་ང་ཚོའི་མཻ་སོར་རྫོང་དཔོན་བརྒྱུད་ནས་ཡར་ཨེ་ནི memorandum གཅིག་འདུག་སེ་ཡར་ང་ཚོས་འབུལ་གྱི་ཡོད། དེ་ཕུལ་བའི་ཐོག་ནས་ཨེ་ནི memorandum དེའི་ནང་གི་ནང་ལ་ཨེ་ནི་ང་ཚོས་གི་གཅིག་པཎ་ཆེན་རིན་པོ་ཆེ་གི་རེད་ཨེ་ནི་དབུ་དགུ་རྣམ་པ་ཚང་མ་ཨེ་ནི་ག་པར་ཡོད་མིན་གི་ང་ཚོ་དེ་འདྲའི་གཅིག་གསལ་བཤད་དགོས་ཡ་གི་ཡོད་དེ་འདྲའི་གི་ཐོག་ནས་ང་ཚོ་དེ་རིང་འདུག་སེ་ལས་འགུལ་གོ་སྒྲིག་ཞུ་གི་ཡོད་ཕྱིན། དེ་མིན་ད་ལྟའི་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ས་གནས་བོད་ཀྱི་གཞོན་ནུ་དང་བུད་མེད་ལྷན་ཚོགས་ཟུང་འབྲེལ་གྱི་གོ་སྒྲིག་འོག། གཞིས་ཆགས་དེའི་ནང་གི་བོད་མི་ཚོས་རྒྱ་གཞུང་གིས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གིས་དབུས་པའི་བོད་མིའི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་ཡོང་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ་སྨོན་ལམ་ཚོགས་འདུ་གནང་ཡོད་པ་རེད་འདུག་ལ། གཞན་ཡང་དེ་རིང་བཞུགས་སྒར་རྡ་རམ་ས་ལ་དང་རྒྱ་གར་རྒྱལ་ས་ལྡི་ལི་གཙོས་པའི་ས་གནས་ཁག་ཅིག་ལ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གློད་གྲོལ་དགོས་པའི་ཞི་བའི་ལས་འགུལ་སྤེལ་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་མཻ་སོར་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། དེ་རིང་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་འདི་ནི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་རྒྱ་ནག་གཞུང་གིས་བཙན་ཁྲིད་ཞུས་ནས་ལོ་ངོ་ཉི་ཤུ་རྩ་བརྒྱད་ཧྲིལ་པོ་འཁོར་བའི་དུས་དྲན་དང་འབྲེལ་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་ཁོང་དང་ཁོང་གི་ཡབ་ཡུམ་སྐུ་འཁོར་རྣམ་པ། དེ་བཞིན་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་གློད་བཀྲོལ་གཏོང་དགོས་པའི་སྐུལ་མ་གནང་འདུག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་གིས་སྐབས་དེར་དགུང་གྲངས་དྲུག་ལ་ཕེབས་པའི་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་ཁོང་གི་ཡབ་ཡུམ་སྐུ་འཁོར་རྣམས་བོད་རང་སྐྱོང་ལྗོངས་ཟེར་བའི་ཁོངས་ཀྱི་ནག་ཆུ་ཁའི་ལྷ་རི་ནས་བཙན་ཁྲིད་ཞུས་པའི་རྗེས་སུ་གར་སོང་ཆ་མེད་དུ་གྱུར་ཡོད་པ་དང། གོང་ཚེས་འདི་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་པཎ་ཆེན་སྐུ་གོང་མའི་ཡང་སྲིད་འཁྲུལ་བྲལ་དུ་ངོས་འཛིན་མཛད་པའི་ཉིན་གསུམ་གྱི་རྗེས་སུ་རྒྱ་ནག་གཞུང་གིས་བཙན་ཁྲིད་ཞུས་པ་ཞིག་ཡིན་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་ངག་དབང་ལུང་རྟོགས་ལགས་ཀྱིས། རྒྱལ་སྤྱིའི་སྤྱི་ཚོགས་ནས་འདས་པའི་མི་ལོ་ཉི་ཤུ་རྩ་བརྒྱད་རིང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པའི་སྐོར་ལས་འགུལ་འདྲ་མིན་སྣ་ཚོགས་སྤེལ་ན་ཡང། ད་དུང་ཁོང་གི་གནས་སྟངས་ཇི་ཡིན་དང་ཁོང་གང་དུ་ཡོད་མེད་ཤེས་རྟོགས་མེད་པ་དེ་ནི་བོད་ཀྱི་བླ་ཆེན་རྩ་ཆེ་ཞིག་གར་སོང་ཆ་མེད་དུ་བཏང་བས་རྒྱ་ནག་གཞུང་ཐད་ཀར་ཐེ་ཇུས་ཡོད་པ་ར་སྤྲོད་བྱེད་ཀྱི་ཡོད་སྐོར་གསུངས་འདུག་ལ་ཡང་ཁོང་གིས་རྒྱ་ནག་གཞུང་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གང་དུ་ཡོད་མེད་དང་སྐུ་གཟུགས་ཀྱི་གནས་སྟངས་ཇི་འདྲ་ཡོད་སྐོར་ར་སྤྲོད་ཕེར་བའི་གནས་ཚུལ་མཁོ་སྤྲོད་མ་བྱས་པ་དེ་རྒྱ་ནག་གཞུང་དེ་བཞིན་མི་སྤྱོད་ལས་འདས་པའི་གདུག་རྩུབ་ཅན་ཞིག་ཡིན་པ་མངོན་གསལ་སྟོན་གྱི་ཡོད་སྐོར་གསུངས་འདུག་ཡང་བོད་མིའི་ཆོས་དད་རང་དབང་གཙོས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཁག་འགན་ལེན་མ་བྱས་ཀྱི་བར་དུ་རྒྱ་མི་དཔོན་རིགས་ཚོས་བོད་མི་དམངས་ཀྱི་སེམས་ཐོག་རྒྱལ་ཁ་ཐོབ་རྒྱུའི་རེ་བ་དུས་ནམ་ཡང་བྱ་རྒྱུ་མེད་ལ། བོད་ནང་གདུག་རྩུབ་དྲག་གནོན་ཆེ་བའི་སྲིད་བྱུས་འཛིན་པ་དང་དེ་དེ་བཞིན་གྱི་ལས་འགུལ་ཇི་ཙམ་སྤེལ་ཡང་རྒྱ་ནག་གིས་བོད་ཐོག་བཙན་དབང་བྱེད་བཞིན་པ་ཁྲིམས་མཐུན་ཁུངས་དག་ཡིན་པ་བཟོ་ཐུབ་རྒྱུ་མིན་ལུགས་ཀྱང་གསུངས་འདུག་མཐའ་དོན་དུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་ཡབ་ཡུམ་སྐུ་འཁོར་རྣམ་པ་བོད་ཀྱི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་དགོས་པའི་སྐུལ་མ་ཡང་བསྐྱར་གནང་འདུག། ཡང་བྱེས་ཀྱི་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོའི་མཁན་པོ་སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གློད་བཀྲོལ་ཡོང་ཐབས་སུ་བྱང་ཨ་མེ་རི་ཁ་དང་ཡུ་རོབ་ཁུལ་ལ་ཟླ་བ་གཅིག་ཙམ་རིང་གཞུང་འབྲེལ་ཚོགས་སྡེ་ཁག་ལ་ཞུ་གཏུག་སྐོར་སྐྱོད་ཀྱི་ལས་འགུལ་སྤེལ་གནང་བ་དེ་དེ་རིང་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན Swiss ནང་མཇུག་སྒྲིལ་གནང་བ་དང་འབྲེལ་ནས་གསར་འགོད་ལྷན་ཚོགས་ཤིག་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གནས་ཆེན་མཚོ་པད་མའི་ཁུལ་གྱི་འཚམས་གཟིགས་མཛད་འཆར་ཁག་ཕྱི་ཟླ་ལྔ་པའི་ཚེས་བཅུ་དྲུག་ཉིན་ལེགས་པར་མཇུག་སྒྲིལ་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་ད་རིང་གནས་ཚུལ་འགོད་སྤེལ་གནང་དོན་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་བྱང་ཕྱོགས། ཧི་མ་ཅལ་མངའ་སྡེའི་ནང་གི་ཀུ་ལུ་མ་ནཱ་ལི་ཁུལ་གྱི་བོད་མི་གནས་སྡོད་ཁག་ལ་འཚམས་གཟིགས་གནང་བཞིན་པ་ལྟར་ཕྱི་ཚེས་བཅུ་དྲུག་ཉིན་མན་ཌི་ནས་མཚོ་པད་མར་ཕེབས་འབྱོར་སྐབས་ས་གནས་འབྲེལ་མཐུད་པ་དང་ས་གནས་ཀྱི་གཞུང་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་ལས་ཀྱི་སྣེ་མོ་བ་རྣམ་པ་ས་གནས་མང་ཚོགས་བཅས་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་ཕྱི་ཟླ་ལྔ་པའི་ཚེས་བཅུ་དྲུག་ཉིན་གྱི་སྔ་དྲོར་སྲིད་སྐྱོང་མཆོག་ཐོག་མར་འོག་མིན་ཐུབ་བསྟན་བཤད་སྒྲུབ་གླིང་དགོན་པར་གནས་གཟིགས་གནང་བ་དང། དེ་ནས་མཚོ་པད་མའི་ས་གནས་འབྲེལ་མཐུད་ལས་ཁུངས་དང་ས་གནས་རང་བདེན་ཚོགས་ཆུང་ས་གནས་རང་བདེན་ཚོགས་ཆུང་མི་དམངས་སྤྱི་ཁང་དང་ས་གནས་འཕྲོད་བསྟེན་སྨན་ཁང་བཅས་ལ་ཕེབས་པ་མ་ཟད་མཚོ་པད་མ་དང་མཚོ་པད་མའི་དབུ་རྩེའི་རི་ཁྲོད་ཁག་དང་གུ་རུའི་སྐུ་འཛི་སྒར་བཀྲ་ཤིས་ཐུབ་བསྟན་ཆོས་འཁོར་དགེ་འཕེལ་གླིང་དགོན་པ་ཟངས་མདོག་དཔལ་རི་དང་ཨོ་རྒྱན་ཧེ་རུ་ཀའི་རྙིང་མའི་དགོན་པ་བཅས་ལ་རིམ་བཞིན་གནས་གཟིགས་ལ་ཕེབས་འདུག། སྲིད་སྐྱོང་མཆོག་གིས་ཕྱི་ཚེས་བཅུ་དྲུག་གི་ཉིན་རྒྱབ་ལ་མཚོ་པད་མའི་ཁུལ་ལ་གནས་སྡོད་བོད་མི་རྣམས་དང་མཇལ་འཕྲད་གནང་སྟེ་གསུང་བཤད་གནང་སྐབས་གཙོ་བོ་བཀའ་ཤག་སྐབས་བཅུ་དྲུག་པའི་ལས་གཞི་སྤྱིའི་སྐོར་དང་ལྷག་དོན་དུ་བཙན་བྱོལ་བོད་མིའི་མི་འབོར་གྲངས་བཤེར་གནང་གི་ཡོད་པ་དང་གཏན་འཇགས་འཐབ་ཇུས་ཚོགས་ཆུང་གསར་འཛུགས་གནང་ཡོད་པ་དབུ་མའི་ལམ་གྱི་སྲིད་བྱུས་གཞིར་བཞག་ཐོག་བོད་རྒྱའི་དཀའ་རྙོག་སེལ་ཐབས་གནང་བཞིན་པ་བོད་པའི་གཞོན་སྐྱེས་རྣམས་རྒྱ་གར་གྱི་གྲོང་ཁྱེར་དང་ཕྱི་རྒྱལ་ཁག་ལ་བསྐྱོད་དང་སྐྱོད་བཞིན་པར་བརྟེན་གཞིས་ཆགས་སྲ་བརྟན་ཡོང་བར་ཐུགས་འཚབ་ཡོད་པ་སྡོད་ཁང་མེད་པའི་བོད་མི་རྣམས་ཀྱི་གྲངས་ཐོ་བསྡུ་རུབ་དང་ཞིབ་འཇུག་གནང་སྟེ་དཀའ་ངལ་སེལ་ཐབས་གནང་བཞིན་པ་སོགས་ཀྱི་སྐོར་གསུངས་འདུག་སྲིད་སྐྱོང་མཆོག་གི་ལྷན་དུ་སུན་དར་ན་གྷར་དང་མཚོ་པད་མ་མན་ཌི་གསུམ་དང་པོན་ཌོ་བཀྲ་ཤིས་གླིང་ས་གནས་འགོ་འཛིན་དང་ལས་བྱེད་མཚོ་པད་མའི་འབྲེལ་མཐུད་པ་ནང་སྲིད་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ནོར་བུ་ལགས་དང་དྲུང་ཟུང་བཀྲ་ཤིས་བདེ་སྐྱིད་ལགས་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་དང་ཚོགས་མི་མཚོ་པད་མའི་རང་བདེན་ཚོགས་ཆུང་གི་ཚོགས་གཙོ་བཅས། ལྷན་བཅར་ཞུས་ཡོད་པའི་གནས་ཚུལ་འདུག་སྲིད་སྐྱོང་མཆོག་གིས་ཕྱི་ཚེས་བཅོ་ལྔ་ཉིན་པོན་ཌོ་བཀྲ་ཤིས་གླིང་བོད་མིའི་གཞིས་ཆགས་སུ་ཕེབས་འབྱོར་གནང་ཡོད་པ་དང་སྐབས་དེར། སུན་དར་ན་གྷར་དང་མཚོ་པད་མ་མན་ཌི་གསུམ་དང་པོ། པོན་ཌོ་བཀྲ་ཤིས་གླིང་ས་གནས་འགོ་འཛིན་དང་ས་གནས་འཐུས་ཚོགས། ས་གནས་རང་བདེན་ཚོགས་ཆུང་བཅས་ཀྱི་འགོ་ལས་ཁག་དང་མང་ཚོགས་བཅས་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག། དེ་ནས་སྲིད་སྐྱོང་མཆོག་པོན་ཌོ་བཀྲ་ཤིས་གླིང་བྱང་ཆུབ་ལྷ་ཁང་དུ་མཆོད་མཇལ་དང་ས་གནས་འགོ་འཛིན་ལས་ཁུངས་ས་གནས་འཐུས་ཚོགས་དང་ས་གནས་རང་བདེན་ཚོགས་ཆུང་གི་ལས་ཁུངས་བཅས་ལ་འཚམས་གཟིགས་གནང་རྗེས་དེ་གའི་མང་ཚོགས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་འདུག་ཉིན་རྒྱབ་ལ་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་པོན་ཌོ་བཀྲ་ཤིས་གླིང་ནས་མན་ཌིར་ཕེབས་ཐོན་གྱིས་ས་གནས་བོད་མིའི་ཁྲོམ་ས་དང་མན་ཌི་ཁུལ་གནས་སྡོད་བོད་མི་རྣམས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་ཡོད་པ་མ་ཟད་ས་གནས་རང་བདེན་ཚོགས་ཆུང་གི་ལས་ཁུངས་ལ་འཚམས་གཟིགས་བཅས་ལེགས་པར་གྲུབ་པའི་རྗེས་སུ་མཚོ་པད་མར་ཕེབས་ཐོན་གནང་འདུག། ཡང་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་མཆོག་གིས་གཞུང་བུན་ཚད་བཀག་སྐོར་འབྲེལ་ཡོད་མི་སྣའི་ལྷན་དུ་བཀའ་མོལ་གནང་དགོས་སྟབས་ཁོང་ཨོ་སི་ཁྲི་ལི་ཡ་ཕེབས་རྒྱུ་ཕྱིར་འགྱངས་གནང་བའི་རྗེས་སུ་ཨོ་སི་ཁྲི་ལི་ཡའི་སྲིད་བློན་མཆོག་གིས་གྲོང་ཁྱེར་སིད་ནི་ནང Quad ཞེས་ཨ་རི་དང་ཨོ་སི་ཁྲི་ལི་ཡ་ཉི་ཧོང་དང་རྒྱ་གར་བཅས་ལས་གྲུབ་པའི་ཆེས་མཐོའི་དཔོན་རིགས་རྣམ་པའི་ལྷན་ཚོགས་དེ་ཕྱིར་བསྡུ་གནང་འདུག་དེ་ཡང་རོའི་ཊར་སི་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ཨོ་སི་ཁྲི་ལི་ཡའི་སྲིད་འཛིན་ཨལ་བྷ་ནིས་མཆོག་གིས་ཨོ་སི་ཁྲི་ལི་ཡ་དང་ཨ་རི་ཉི་ཧོང་དང་རྒྱ་གར་བཅས་ལས་གྲུབ་པའི Quad ཀྱི་ཆེས་མཐོའི་ལྷན་ཚོགས་དེ་ཕྱིར་བསྡུ་གནང་སྟེ་དེའི་ཚབ་ལ་ཉི་ཧོང་ནང་བདུན་འདིའི་བདུན་མཇུག་ལ G7 ཞེས་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམས་མཇལ་འཕྲད་གནང་སྐབས་མཇལ་འཕྲད་བཀའ་མོལ་གནང་རྒྱུ་ཡིན་པ་དང་ཡང་ཉི་ཧོང་གི་སྲིད་བློན་ཧྥུ་མིའོ་ཁི་ཤི་དཱ་མཆོག་གིས་ཨ་རིའི་སྲིད་འཛིན་གྱིས་ཨོས་ཏྲེ་ལི་ཡ་ནང་ཕེབས་རྒྱུ་ཕྱིར་འཐེན་གནང་བའི་རྗེས་སུ་ཁོང་གིས་ཀྱང་ཕྱིར་བསྡུ་གནང་ཡང་རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དཱི་མཆོག་བདུན་ཕྲག་རྗེས་མར་ཡུལ་དེའི་གྲོང་ཁྱེར་སིད་ནི་ནང་འཚམས་གཟིགས་ལ་ཕེབས་རྒྱུར་འགྱུར་བ་གང་ཡང་ཕྱིན་མེད་ལུགས་ས་གནས་ཀྱི་རླུང་འཕྲིན་ལས་ཁང་ཞིག་ལ་གསུངས་འདུག Quad ཞེས་པའི་གོང་ཞུས་རྒྱལ་ཁབ་བཞི་ཡི་མཐུན་ཚོགས་དེ་ཡིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་བཞིན་རང་དབང་དང་སྒོ་དབྱེ་ཕྱེ་ནས་འཇོག་རྒྱུ་དར་སྤེལ་བྱེད་ཀྱི་ཡོད་པ་དང། རྒྱ་ནག་གཞུང་གིས་དེ་ནི་རྒྱ་ནག་གི་མངའ་ཁུལ་འདིའི་ནང་གནོན་ཤུགས་ཇེ་ཆེར་འགྲོ་བཞིན་པར་འགོག་ཐབས་བྱེད་མཁན་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་འདུག་སྔོན་འཆར་ལྟར་ན་ཨ་རིའི་སྲིད་འཛིན་སྦའི་ཏན་མཆོག་ཨོ་སི་ཁྲི་ལི་ཡའི་གྲོང་ཁྱེར་སིད་ནི་ནང་ཕེབས་ཞོར་ལ་ཁུལ་དེར་ཡོད་པའི Papua New Guinea ནང་འཚམས་གཟིགས་ལ་ཕེབས་འཆར་ཡོད་པ་རེད། Asia Society Policy Institute ཞེས་པའི་ཞིབ་འཇུག་བསྟི་གནས་ཁང་གི་ཉམས་ཞིབ་པ Richard Maude ལགས་ཀྱིས་ད་རེས་ཨ་རིའི་སྲིད་འཛིན་མཆོག Papua New Guinea ལ་ཕེབས་མ་ཐུབ་པ་དེས་མངའ་ཁུལ་དེར་ཨ་རི་དང་རྒྱ་ནག་གཉིས་བར་གནོན་ཤུགས་སྤྲོད་རྒྱུའི་འཐབ་རྩོད་བྱེད་བཞིན་པའི་ཐད། ཨ་རིར་གདོང་ཕོག་སྲིད་པའི་སྐོར་དཔྱད་ཞིབ་གནང་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཉེ་དུས་གསར་དུ་བསྐོ་བཞག་བྱུང་བའི་རྒྱ་གར་ཡུ་པིའི་མངའ་སྡེའི་ནང་རྟེན་གཞི་གནང་བའི་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ལས་ཚབ་སློབ་དཔོན Doctor དབང་ཕྱུག་རྡོ་རྗེ་ལགས་སུ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གཙུག་ལག་སློབ་གཉེར་ཁང་དེ་རྒྱ་གར་ནང་གི་གཙུག་ལག་སློབ་གཉེར་ཁང་གཞན་དང་མི་འདྲ་བའི་དམིགས་བསལ་ཁྱད་ཆོས་དང་ཉེ་བའི་རིགས་བདག་གསར་པའི་ངོས་ནས་མ་འོངས་ལས་འཆར་ཇི་ཡོད་སོགས་ཀྱི་སྐོར་གནད་དྲི་ཞུས་པ་ཞིག་གཤམ་ནས་གསན་རོགས་གནང། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ལས་ཚབ་སློབ་དཔོན་ཌོག་ཊར་དབང་ཕྱུག་རྡོ་རྗེ་ནེ་གི་ལགས་ལ་བཅར་འདྲི་ཞུ་གི་ཡིན། སློབ་དཔོན་ཌོག་ཊར་དབང་ཕྱུག་རྡོ་རྗེ་ནེ་གི་ལགས་རྒྱ་གར་གཞུང་གི་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་གི་ལས་ཚབ་ལ་ཉེ་ཆར་བསྐོ་བཞག་གནང་ཡོད་པ་དང་ད་ལྟ་ཕྱག་ལས་དེའི་ཐུགས་འགན་བཞེས་གནང་ཡོད་རེད། ཐོག་མ་དེ། ང་རྣམ་ཚོ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་གི་ལས་ཚབ་ལ་བསྐོ་གཞག་བྱུང་བ་དེར་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ལགས་སོ་བཀྲ་ཤིས་བདེ་ལེགས་དེ་ནས་གསན་གཟིགས་གནང་མཁན་ཡོངས་ལ་ཡང་བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་གི་ཡོད། སློབ་དཔོན་ཌོག་ཊར་དབང་ཕྱུག་རྡོ་རྗེ་ལགས་གཙུག་ལག་སློབ་གཉེར་ཁང་གི་ནང་ལ་ཡང་ནང་ཆོས་འབྲེལ་བའི་སློབ་ཚན་སློབ་ཁྲིད་གནང་བྱས་ད་ལོ་སུམ་ཅུ་སོ་གྲངས་གཅིག་གི་འགྲོ་གི་འདུག་ཐུགས་ཉམས་མྱོང་དེ་ཚོ་ཆེན་པོ་ཞེ་དྲག་རེད་ཤག་ད་རེས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་གི་ལས་ཚབ་ལ་ཡང་བསྐོ་གཞག་བྱུང་བའི་རྗེས་ལ་སློབ་གཉེར་ཁང་དེའི་ལས་དོན་གྱི་ཐོག་ལ་ང་རྣམ་ཚོས་ཕུགས་ཀྱི་ཡར་རྒྱས་བཏང་གནང་ཡག་གི་དམིགས་ཡུལ་གསར་པ་དེ་འདྲ་ག་རེ་ཡོད་ན་ལགས། རྩ་བའི་ཝཱ་ཎ་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་འདིའི་དམིགས་བསལ་གྱི་བཀོད་པ་དང་དམིགས་བསལ་གྱི་དམིགས་ཡུལ་བཟུང་ནས་ཕྱག་བཏབ་པ་ཅིག་ཆགས་བསྡད་ཀྱི་ཡོད་རེད་མཐོ་རིམ་སློབ་གྲྭ་གི་དམིགས་ཡུལ་གཙོ་བོ་དེ་བོད་ཀྱི་རིག་གཞུང་རྒྱུན་འཛིན་དང་ཉམས་གསོ་ཁྱབ་སྤེལ་བྱ་ཡ་དེ་གཅིག་རེད་དེ་ཡོད་རེད་གཙོ་བོ་དེ་དེ་ནས་གཉིས་པ་རྒྱ་གར་གྱི་གནའ་བོའི་གཞུང་ལུགས་ལེགས་སྦྱར་གྱི་སྐད་ནས་བོད་སྐད་དུ་བསྒྱུར་བཞག་པའི་རྒྱ་དཔེ་མང་པོ་ཅིག་རྩ་བརླག་ཏུ་ཕྱིན་ཡོད་རེད་དེ་དག་བསྐྱར་དུ་བོད་སྐད་ནས་ཚུར་ལེགས་སྦྱར་དུ་བསྐྱར་གསོ་བྱེད་ཡ་དེ་སློབ་གྲྭ་གི་དམིགས་ཡུལ་གཉིས་པ་དེ་ཆགས་བསྡད་ཀྱི་ཡོད་རེད་དམིགས་ཡུལ་གསུམ་པ་ལ་བསམ་བློ་ཅིག་གཏོང་ན་ཧི་མ་ལའི་རི་རྒྱུད་དེ་གནའ་སྔ་མོ་ས་མཚམས་ཀྱི་རྒྱ་གར་སློབ་ཕྲུག་ཚོ་བོད་ལ་དེ་ནས་སློབ་གཉེར་བྱེད་ག་ལ་འགྲོ་གི་ཡོད་རེད་དེ་ད་ལྟའི་ཆ་ལ་ཁག་པོ་ཆགས་བསྡད་ཡོད་རེད་ཡོང་གི་ཡོད་མ་རེད་དེ་ཡིན་དུས་དེ་དང་མཚུངས་པ་སློབ་གཉེར་བ་དེ་ཚོ་ལ་ང་ཚོ་མཐོ་རིམ་སློབ་གྲྭ་ལ་སློབ་སྦྱོང་བྱེད་ཡག་གི་གོ་སྐབས་སྤྲད་ཡག་དེ་སློབ་གྲྭ་དེ་གི་དམིགས་ཡུལ་གསུམ་པ་དེ་ཆགས་བསྡད་ཡོད་རེད་དེ་ནས་བཞི་པ་དེ་བོད་ཀྱི། ཆོས་སྡེ་ཆེན་པོ་ཁག་གི་སྔོན་གྱི་སྲོལ་རྒྱུན་གྱི་སློབ་གཉེར་བྱེད་སྟངས་དེ་ད་ལྟའི་ཆ་ལ་དེང་རབས་ཀྱི་གཙུག་ལག་སློབ་གཉེར་ཁང་གི་ལམ་སྲོལ་གྱི་སྒྲོམ་ནང་དུ་བཅུག་ནས་དེ་ནི་སློབ་སྦྱོང་སྟེར་ཡ་དེ་དམིགས་ཡུལ་གཙོ་བོ་དེ་འདི་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་འདི་ལ་དེ་ནི་དམིགས་བསལ་གྱི་ངས་གསར་གཏོད་ཟེར་ནས་བྱེད་ཡག་ཡོད་མ་རེད་དེ་འདི་རང་མུས་མཐུད་ནས་ཡར་རྒྱས་གཏོང་ཡ་དེ་ཆགས་ཀྱི་ཡོད་རེད་དྲན་གྱི་ཡོད་ལགས་ཡིན་ན་ཡང་ང་རང་གིས་ད་ལྟའི་ཆ་ལ་བསམ་བློ་ཅིག་གཏོང་ཡོང་དུས་སྤྱིར་བཏང་སློབ་གྲྭ་འདི་གི་དམིགས་ཡུལ་དེ་གནའ་དུས་ནཱ་ལེན་དྲ་གི། ཆོས་དང་རིག་གཞུང་ཉམས་པ་སླར་གསོ་ཡག་གི་ཆེད་དུ་དམིགས་ཡུལ་འདི་ཁྱེར་ནས་སློབ་གྲྭ་འདིའི་ནང་ལ་སྡེ་ཚན་ལྔ་ཙམ་བཟོས་ཡོད་རེད་དཔེར་ན་དཔེ་རྒྱུན་དཀོན་རིགས་ཉམས་ཞིབ་སྡེ་ཚན་རེད་འདིའི་ནང་ལ་གཙོ་བོ་སྔགས་ཀྱི་སྐོར་ལ་ཉམས་ཞིབ་བྱེད་གི་ཡོད་རེད་གཉིས་པ་དེ་ཕབ་སྒྱུར་སྡེ་ཚན་རེད Translation Department ཆགས་བསྡད་གི་ཡོད་རེད། འདིའི་ནང་ལ་བོད་ཡིག་ནས་ཕར་ཧིནྡིའི་བསྒྱུར་ཡག་རེད་ཨིན་ཇིའི་བསྒྱུར་ཡག་རེད་འོ་དེ་ཚོ་གི་ཕྱག་ལས་གནང་བསྡད་ཀྱི་ཡོད་རེད་གསུམ་པ་དེ་བོད་ཡིག་ནས་ལེགས་སྦྱར་དུ་ཡར་བསྐྱར་གསོ་བྱེད་ཡག་དེ་གསུམ་པ་ཆགས་བསྡད་ཀྱི་ཡོད་རེད་དེ་ལ Restoration Department ཟེར་ནས་ལབ་ཀྱི་ཡོད་རེད་དེའི་གི་དམིགས་ཡུལ་དེ་སྒྲུབ་ཡག་གི་ཆེད་དུ་ཚིག་མཛོད་སྡེ་ཚན་ཡང་ཡོད་རེད་ལྔ་པ་དེ་དེ་ནི་བོད་ཀྱི་རྩོམ་རིག་སྡེ་ཚན། དེའི་ནང་ལ་བོད་ཀྱི་རྩོམ་རིག་གི་ལོ་རྒྱུས་དང་འབྲེལ་བའི་སྒོ་ནས་ཞིབ་འཇུག་བྱེད་ཡ་དེ་དམིགས་ཡུལ་ལྔ་འདི་འདྲ་ཅིག་ཆགས་འདུག་འདིའི་ནང་ལ་ལས་ཀ་ལས་མཁན་གྱི་རིགས་དེ་ཚོ་ད་རྒན་པ་མང་པོ་ཅིག་ཡོད་རེད་ཁ་ཤས་ནི་དགོངས་པ་རྫོགས་ཚར་རེད་ཁ་ཤས་རྒན་ཡོལ་ལ་ཕེབས་ཡོད་རེད་དེ་ཡིན་དུས་ཙམ་པ་ང་རང་གིས་ད་དམིགས་ཡུལ་དེ་དག་བསྒྲུབ་ཡ་གི་ཆེད་དུ་སྔོན་མ་ཟམ་གདོང་རིན་པོ་ཆེ་གི་སྐབས་ལ Rigorous Training ཟབ་སྦྱོང་ཅིག་སྤྲད་ཀྱི་ཡོད་རེད་ཉམས་པ་བསྐྱར་གསོ་ཡག་དང་ཕབ་བསྒྱུར་བྱེད་ཡག་གི་ཆེད་དུ་ལོ་གཉིས་ཙག་གི་རིང་ལ་དེ་ནས Training འདི་སྤྲད་ཀྱི་ཡོད་རེད་འདི་ཡིན་དུས་འདི་ཟབ་སྦྱོང་འདི་ཡང་བསྐྱར་དེ་ནས་མུས་མཐུད་ནས་བྱེད་དགོས་ཀྱི་འདུག་བཟོ་འདྲ་དྲན་གྱི་ཡོད་སྤྱིར་བཏང་ང་སྒེར་གྱི་ཐོག་ནས་བསམ་བློ་ཅིག་གཏོང་ན་བོད་ཀྱི་རིག་གཞུང་གི་ཐོག་ལ་ཤེས་ཡོན་གྱི་ཐོག་ལ་འབུམ་རམས་པ་རིགས་གཅིག་རྐང་འཛིན་དེ་ཚོ་བྱེད་ཡ་ལས་གལ་ཆེ་བ་དེ་ངས་སྐད་ཡིག་དེ་ཡག་པོ་ཅིག་སྦྱངས་ནས་གལ་ཏེ་བོད་ཡིག་ནས་ཧིན་དི་དང་དབྱིན་ཇི་ལ་བསྒྱུར་ཐུབ་པ་ཡིན་ན་སྤྱི་ཚོགས་རྒྱ་ཆེན་པོ་ལ་ཕན་ཐབས་ཅིག་འབྱུང་གི་རེད་བསམ་གྱི་ཡོད་དེ་མ་ཡིན་པ་བོད་ཡིག་གི་ལྟ་གྲུབ་རང་ལ་རིགས་གཅིག་རྐང་འཛིན་བཟོ་འདྲ་བྱས་བ་ཡིན་ན་ཡང་དེ་ཙམ་ཁེ་ཕན་དེ་ཚོ་ག་རེ་འབྱུང་གི་ཡོད་མེད་ཅི་རེད་ཟེར་ན་ལྟ་གྲུབ་ཀྱི་ཐོག་ལ་ད་རྒྱན་དྲུག་མཆོག་གཉིས་ལ་སོགས་བོད་ཀྱི་སྐྱེས་བུ་དམ་པ་མང་པོ་གིས་བསམ་ཞིབ་ཉམས་ཞིབ་ཞིབ་པོ་ཅིག་བྱས་ཡོད་རེད་དཔེར་ན་རྟེན་འབྲེལ་ལ་བསམ་བློ་གཏོང་ན་རེད་སྟོང་ཉིད་ཀྱི་སྐོར་ལ་རེད་བྱང་ཆུབ་ཀྱི་སེམས་ཀྱི་སྐོར་ལ་ཡིན་ན་རེད་ད་གང་ལྟར་ནང་པའི་ལྟ་གྲུབ་ཀྱི་ཐོག་ལ་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་རྣམས་ཀྱིས་ཉམས་ཞིབ་བྱས་ནས་འདིའི་ཐོག་ལ་འགྲེལ་པ་འགྲེལ་བཤད་མང་པོ་ཅིག་ཡོད་དུས་ཙམ་པ་འདིའི་ཐོག་ལ་དེ་ནས་རིགས་གཅིག་རྐང་འཛིན་བྱས་པ་ཡིན་ན་ཡང་རིགས་ཀྱི་དེ་ནས་སྤྱི་ཚོགས་ལ་ཕན་ཐོགས་རྒྱ་ཆེན་པོ་དེ་ག་རེ་འབྱུང་གི་ཡོད་མེད་དེ་ཙམ་ང་བཤད་ཐུབ་ཀྱི་མི་འདུག། ཡིན་དུས་ཙམ་པ་འདི་ལས་ལྷག་པ་དེ་གལ་ཏེ་ང་ཚོ་བསྒྱུར་ཡག་རེད་བསྐྱར་དུ་ཉམས་གསོ་བྱེད་ཡག་གི་ཆེད་དུ་ཡིན་ན་རེད་འོ་དེའི་གི་ཐོག་ལ་གལ་ཏེ་དེ་ནས་ཟབ་སྦྱོང་ཅིག་སྤྲད་ཐུབ་པ་ཡིན་ན་དེའི་གི་ཏོག་ཙམ་ཕན་རླབས་ཆེ་བ་འགྲོ་ས་རེད་བསམ་བསམ་ཅིག་ཡོད་འདི་ཡིན་དུས་ཙམ་པ་དེ་དག་གསར་དུ་བཏོད་ཡག་དེ་གལ་མ་རེད་དེ་ཡིན་ན་ཡང Rigorous Training དེ་ཟབ་སྦྱོང་དེ་ཡང་བསྐྱར་མུས་མཐུད་ནས་སློབ་ཕྲུག་གང་མང་མང་དེའི་ནང་ལ་འཛུལ་ན་བསམ་པའི་རེ་བ་བྱེད་གི་ཡོད་ལ། ཝཱ་ར་ཎཱ་སིའི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དེ་ཐོག་མར་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་གྱི་ལོ་ལ་གསར་འཛུགས་གནང་པ་དང་ཨ་ནི་དེ་ནས་བྱས་ནས་རིམ་པས Sampurnananda Sanskriti གཙུག་ལག་སློབ་གཉེར་ཁང་གི་ཆ་ཤས་གནང་དེ་ནས་བདུན་ཅུ་དོན་བདུན་གྱི་ལོ་ལ་རྒྱ་གར་དབུས་གཞུང་གི་རིག་གཞུང་ལྷན་ཁང་གི་ཁྱབ་ཁོངས་སློབ་གཉེར་ཁང་ཟུར་དུ་རང་སྐྱོང་གི་གནས་བབ་ཀྱི་ཐོག་ནས་གཙུག་ལག་སློབ་གཉེར་ཁང་ཅིག་ཆགས་གནང་བཞག་དེ་འདྲ་ཡིན་དུས་ད་གཙུག་ལག་སློབ་གཉེར་ཁང་དེ་གསར་འཛུགས་གནང་ནས་ལོ་ལྔ་བཅུ་ང་དྲུག་ཙམ་ཅིག་ད་ལྟ་བར་དུ་ཕྱིན་འདུག་དེའི་ནང་གི་ཇི་ལྟར་སློབ་ཚན་ཁྲིད་གནང་ཡ་དང་དེ་ཚོའི་གནས་བབ་ཀྱི་ཆ་ནས་ད་ལྟ། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དེ་རྒྱ་གར་རྒྱལ་ཡོངས་ནང་གི་གཙུག་ལག་སློབ་གཉེར་ཁང་གཞན་དང་མི་འདྲ་བ

དཔེར་ན་སྟོན་པས་གསུངས། ལང་ཀར་གཤེགས་པའི་མདོ་སྡེ་ལྟ་བུ་གཅིག་ལ་དེ་ནི་རྐང་འཛིན་ནས་འདིའི་ལྟ་གྲུབ་འཛིན་མཁན་གྱི་བརྒྱུད་པ་སོགས་དང་དེ་བཞིན་དུ་ཁ་ཤས་མདོ་ཏིང་འཛིན་རྒྱལ་པོ་མདོ་སྡེ་གཅིག་ལ་བརྟེན་ནས་ལྟ་གྲུབ་འཛིན་མཁན་འདི་འདྲ་ནང་བཞིན་ཆགས་བསྡད་ཡོད་རེད་ལ་རྒྱ་བརྒྱུད་ནང་བསྟན་ལ་བསམ་བློ་ཅིག་གཏོང་ན་མང་ཆེ་བ་དེ་འདྲ་རེད་ཤག་དེ་བཞིན་དུ་ལྷོ་བརྒྱུད་ཀྱི་ཤྲི་ལང་ཀ་དང་འབར་མ་དང་འདི་ཚོ་ལ་ཁོང་རྣམ་པ། པཱ་ལི་གཅིག་པུ་གི་མ་གཏོགས་དེ་ནི་ཐེག་པ་ཆེན་པོ་རེད་གསང་སྔགས་རྡོ་རྗེ་ཐེག་པ་རེད་དེ་ཚོ་རྩ་བ་རང་ནས་དེ་ནི་བསམ་བློ་གཏོང་གནང་གི་མི་འདུག་ཉམས་ཞིབ་བྱེད་རྒྱུ་ཡོད་མ་རེད་ང་ཚོ་གི་བོད་བརྒྱུད་ནང་བསྟན་འདིའི་ནང་ལ་མར་སོ་ཐར་ནས་བཟུང་སྟེ་ཡར་དུས་ཀྱི་འཁོར་ལོ་གི་བར་དུ་དེ་ནི་ཆ་ཚང་བ་དེ་འདྲ་ཡོད་པ་དེ་ཙམ་མ་ཚད་དེ་ནི་བོད་ཀྱི་ཐུན་མོང་མ་ཡིན་པ་དེ་ཕྱི་སོ་ཐར་ནང་བྱང་སེམས

དེ་ནི་རྒྱ་གར་གཞུང་གི་ཚོགས་པ་གཅིག་ཡོད་རེད National Assessment and Accreditation Council ཟེར་ནས་འདི་རྒྱ་གར་རྒྱལ་ཡོངས་ཀྱི་གཙུག་ལག་སློབ་གཉེར་ཁང་རྣམས་ཀྱི་དེ་ནི་སྤུས་ཚད་དང་དཔྱད་ཞིབ་དང་དེ་ནི་དེའི་ཀྱི་ངོས་འཛིན་ཚོགས་པ་གཅིག་ཡོད་རེད་ལ་དེ་ལ NAAC ཟེར་ནས་ལབ་ཀྱི་འདུག་བ་ལ NAAC གིས་ཉམས་ཞིབ་བྱས་ནས།

ལས་བྱེད་པ་ཡང་མང་པོ་ཞིག་ཡོད་རེད་དེ་ནས་ས་མཚམས་ཁག་ལ་དེ་ནས་བོད་ཡིག་གི་དགེ་རྒན་དང། དེ་ནས་ཤེས་རིག་དང་འབྲེལ་བའི་ཕྱག་ལས་གནང་མཁན་མང་པོ་ཞེ་ཅིག་ཡོད་རེད་གོང་དུ་ཞུས་པ་ནང་བཞིན་རེད་ད་ལྟའི་ཆ་ལ་ཨ་རུ་ནཱ་ཅལ་རེད་ལ་དྭགས་རེད་ཁུ་ནུ་དེ་ཚོ་ལ་འགྲོ་ན་བོད་སྐད་ནས་ཧིན་དི་སྒྱུར་ཐུབ་མཁན་དབྱིན་ཇི་སྒྱུར་ཐུབ་མཁན་དེ་ཚོ་མང་པོ་ཡོད་རེད་སྒེར་སོ་སོ་གི་ངོས་ནས་བོད་ཡིག་ནས་ཕར་ཧིན་དི་གི་སྐད་སྒྱུར་ནས་དེ་ནས་པར་སྐྲུན་གནང་མཁན་དེ་ཚོ་ཡང་མང་པོ་ཞིག་བྱུང་བསྡད་ཡོད་རེད། བསམ་གྱི་འདུག་ལ་དེ་ནི་སློབ་གྲྭ་གི་ངོས་ནས་མདོར་བསྡུས་ནས་བཤད་ན་དངོས་གནས་ཉིས་སྟོང་ལྷག་ཙམ་སློབ་ཕྲུག་ཐོན་ཡོད་རེད་དེ་ཡིན་ནའང་ཁོ་ཚོ Unemployed སོགས་ལ་དེ་རྒྱུན་ནས་ཆགས་ཡོད་མ་རེད་སྤྱི་ཚོགས་ནང་ལ་ཞབས་ཞུ་གནང་བསྡད་ཀྱི་ཡོད་རེད་དེ་ནས་བར་བར་ལ་ང་ཚོ་མཐོ་རིམ་སློབ་གྲྭ་ནས་བལ་ཡུལ་རེད་དེ་ནས་གཞིས་ཆགས་ཁག་ལ་རེད་དེ་ནས་སྤྱི་ཚོགས་ཞབས་ཞུ་གི་ཆེད་དུ།

ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ལས་ཚབ་སློབ་དཔོན་ཌོག་ཊར་དབང་ཕྱུག་རྡོ་རྗེ་ནེ་གི་ལགས་སུ་བཅར་འདྲི་ཞུས་པའི་ལེ་ཚན། སྟོད་ཆ་དེ་གསན་གྲུབ་པ་དང། ཐེངས་རྗེས་མའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་མཐོ་སློབ་ཁང་གིས་བོད་པའི་རིག་གཞུང་དང་བོད་ཀྱི་སྐད་ཡིག་ནང་པའི་རིག་གཞུང་སོགས་བདག་གཅེས་ཉར་ཚགས་དང་སླར་གསོ་གནང་ཕྱོགས་ཀྱི་སྐོར་དང་དེ་ལས་འཕྲོས་པའི་གནད་དོན་གཞན་ཁག་ཅིག་གི་ཐོག་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན་པས། ཐེངས་རྗེས་མའི་ལེ་ཚན་དེ་གསན་ཡ་མ་བསྙེལ་བ་གནང་རོགས་གནང། ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ། སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་འཕྲེང་བ་སོགས་ཀྱི་གསུང་ཆོས་བསྩལ་འདུག་པས། ཚན་པ་རེ་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། དབུ་མ་ཐལ་འགྱུར་བའི་ཤིང་རྟའི་སྲོལ་འབྱེད་སློབ་དཔོན་སངས་རྒྱས་བསྐྱངས་ཀྱི་ལྟ་བ་རྟེན་འབྱུང་ཡིན་པའི་སྒྲུབ་བྱེད་ཅིག་བཀོད་ཡོད་པ་དེ་ནི་ཆེས་ཟབ་བརླིང་ལྡན་པ་ཞིག་ཡིན་ཏེ། དངོས་པོ་རང་གི་མཚན་ཉིད་ཀྱིས་གྲུབ་པ་ཡིན་ན། དེ་ཉིད་ལ་བཞག་པས་ཆོག་གི། བརྟེན་ནས་འབྱུང་བས་ཅི་བྱ། ཞེས་པའི་སྤྱི་སྡོམ་མཛད་པ་ལྟར། ཆོས་གང་དང་གང་ཞིག་ཡིན་ཀྱང། དེའི་ངོ་བོ་ཉིད་ཀྱིས་གྲུབ་ཡོད་ན། དེ་དང་དེའོ་ཞེས། མཛུབ་མོ་བཙུགས་ཆོག་པ་ལ། དེ་ལྟར་མི་ནུས་པར། རྒྱུ་དང་རྐྱེན་ལ་བརྟེན་ནས་བཏགས་པའི་ཆོས་ཉིད་ཁས་ལེན་བྱེད་ཀྱི་ཡོད་པ་སྟེ་ཆོས་གང་ཞིག་ཡིན་ཀྱང་བློ་ལ་སྣང་ཙམ་དེས་མ་ཚིམ་པར་གདགས་གཞིའི་སྟེང་ནས་རྙེད་རྒྱུ་ཞིག་ཡོད་ན། དེ་ཉིད་དོན་དམ་པར་གྲུབ་པ་དང། ངོ་བོ་ཉིད་ཀྱིས་གྲུབ་པ་ལས་གཞན་པའི་འདའ་ས་མེད་པའི་ཐལ་བ་དེ་ཉིད་ཤིན་ཏུ་རྣོ་དབལ་ལྡན་པ་ཞིག་ཡིན། རྒྱུ་མཚན་དེ་འདྲའི་ཕྱིར་ན། གནའ་དེང་གི་དབུ་མའི་ལྟ་གྲུབ་ལ་དཔྱད་པ་གཏོང་མཁན་དང། སློབ་ཚོགས་ལ་འཆད་ཁྲིད་བྱེད་མཁན། རྩོད་གྲྭ་ནས་རྟགས་གསལ་གཏོང་སྐབས་སོགས་སུ་གཏན་ཚིགས་ཟབ་མོ་འདི་ཉིད་རྒྱབ་རྟེན་དུ་འགོད་རྐྱང་བྱེད་ཀྱི་ཡོད། ད་དུང་གཟུགས་སྟོང་པ་ཡིན་པར་གསུངས་པ་དེས། སྟོང་གཞི་གཟུགས་དེ་ཉིད། སྟོང་བྱེད་ཀྱི་ཆོས་གཞན་ཞིག་གིས་སྟོང་པའི་དོན་མིན་པར། གཟུགས་ཁོ་རང་རང་ངོས་ནས་སྟོང་པའི་རང་བཞིན་དུ་གྲུབ་པར་བསྟན་པ་དེ་ཡིན། དབུ་མ་ཐལ་འགྱུར་བ་རྣམས་ཀྱིས་ཕུང་པོ་བཞིའམ་ལྔའི་ཚོགས་པ་ལ་བརྟེན་ནས་བཏགས་པའི་ང་ཙམ་ཞིག་གང་ཟག་གི་མཚན་གཞི་ལ་འཇོག་གི་ཡོད་པ་ལས། རང་རྒྱུད་པ་ལྟ་བུ་མཚན་གཞིའི་ཡིད་ཀྱི་རྣམ་ཤེས་གང་ཟག་ཏུ་མི་བཞེད་པ་དང་སེམས་ཙམ་པ་ལྟར། ཀུན་གཞིའི་ཡིད་ཀྱི་རྣམ་ཤེས་སོགས་ཀྱང་ཁས་ལེན་མི་བྱེད་པ་དེ་དག་ནི་དབུ་མ་ཐལ་འགྱུར་བའི་ཁྱད་ཆོས་གལ་ཆེན་ཁག་ཅིག་ཆགས་ཀྱི་ཡོད། ད་དུང་འདི་པའི་བློའི་དབྱེ་བ་བཤད་པའི་སྐབས་སུ་ཚད་མ་དང་ཚད་མིན་ཇི་ལྟར་འཇོག་སྟངས་ལ་ཡང། གྲུབ་མཐའ་འོག་མ་གཞན་དག་དང་མི་འདྲ་བའི་ཁྱད་པར་ཆེན་པོ་ཡོང་གི་ཡོད་པ་དང། ད་དུང་ཐལ་འགྱུར་བས་ཞིག་པ་དངོས་པོར་འདོད་པ་འདི་ལ་ཡང་རྒྱུ་མཚན་ཟབ་མོ་ལྡན་ཡོད་དེ།

དེ་ནི་བརྟེན་ནས་བཏགས་པ་རེད་མི་འདུག་བ། དེ་ནི་བརྟེན་ནས་འབྱུང་བ་མ་རེད་མི་འདུག་བ། ཨོ་དེ་འདྲ་ཡིན་དུས་བཏགས་དེ་སོང་རེད། དེ་འདྲ་ཡིན་དུས་གདགས་གཞིའི་གསེབ་ནས་མཛུབ་འཛུགས་ཡ་ཅིག་སྣང་ཙམ་དེས་མ་ཚིམ་པར་ཕར་བརྟགས་བཙལ་ཡོང་དུས་བཙལ་ནས་རྙེད་རྒྱུ་བྱས་ན། ད་དེ་དོན་དམ་དུ་གྲུབ་པ་རེད་ངོ་བོ་ཉིད་ཀྱིས་གྲུབ་པ་རེད་ཨེ་ནི་བརྟེན་ནས་བཏགས་པ་མ་རེད། ཨོ་དེ་འདྲ་ཡིན་པ་རེད། དེ་འདྲ་ཡིན་དུས་ཁྱད་པར་ཆེན་པོ་ཞིག་ཐོན་ཡོང་མི་འདུག་བ།

རྙེད་རྒྱུ་མེད་པ་བྱས། གང་ཟག་ལ་ལྡན་མིན་འདུ་བྱེད་ཁྱབ། བློ་ལ་ཚད་མ་དང་ཚད་མིན་གྱི་བློ་གཉིས་ཡོད། ད། ཚད་མའི་འཇོག་སྟངས་ལ། ཁ་སང་ཁ་ཉིན་དེ་རང་རྒྱུད་པ་དང་དེ་ཚོས་གསུངས་པ་ནང་བཞིན་དང་མི་འདྲ་བས་ད་ཁྱད་པར་ཆེན་པོ་ཡོད་པ་རེད། གཞན་ཡང། འདས་མ་འོངས་ཞིག་པ་རྣམས་དངོས་པོར་འདོད་ཅིང་ཕྱི་རོལ་གྱི་དོན་ཡང་ཁས་ལེན་ཏེ། ཞིག་པ་དངོས་པོར་འདོད་ཡ་ཟེར་དེ་ཡང་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། དེ་ཡང། འཇིག་པ། ཟེར་ཡ་དེ་ཁོ་རྒྱུ་དང་བཅས་པ་རེད་པ་ད།

ཙང་དེ་ནང་བཞིན་འཇིག་པ་རྒྱུ་དང་བཅས་པ་ཡིན་དུས་ཙ་ན་ཞིག་པ་དེ་རྒྱུས་སྐྱེས་པ་རེད། ཙང་ཞིག་པ་དངོས་པོ་རེད། འདས་པ་དེ་དངོས་པོ་རེད། མ་འོངས་པ་དེ་དངོས་པོ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་དུང་དབུ་མ་ཐལ་འགྱུར་བའི་ལྟ་བ་དམིགས་བསལ་བ་གཞན་པ་ཞིག་ནི། ཕྱི་དོན་དེ་ཡང་བཏགས་དོན་བཙལ་བའི་ཚེ་ན། ཕར་ངོས་ནས་རྙེད་རྒྱུ་ཡོད་པ་ཞིག་མིན་ཞིང། གྲུབ་མཐའ་འོག་མ་འགའ་ཞིག་གིས་འདོད་པ་ལྟར་གྱི། ཕྱི་དོན་མེད་པ་དེ་འདྲ་ཡང་བཤད་རྒྱུ་མ་བྱས་པར། ཕྱི་དོན་ཙམ་པོ་བ་ཞིག་བཞག་ཏུ་མེད་པ་ཡང་མ་ཡིན་ཏེ། བརྟེན་ནས་བཏགས་པའི་མིང་རྐྱང་བཏགས་ཡོད་ཙམ་གྱི་ཕྱི་དོན་བཞག་ཆོག་པར་འདོད་ཀྱི་ཡོད། གྲུབ་མཐའ་འདི་པས། བློ་ལ་ཚད་མ་དང་ཚད་མིན་གྱི་དབྱེ་བ་འདོད་པ་དང། ཚད་མ་ལ་མངོན་སུམ་དང་རྗེས་དཔག་གི་དབྱེ་བ་འདོད་པ་སོགས་ཐ་སྙད་ཀྱི་སྟེང་ནས།

དེ་ཡང། རང་མཚན་གྱི་སྣང་བ་གཏན་དུ་ལོག་ཅིང། སྟོང་ཉིད་མངོན་སུམ་དུ་རྟོགས་པའི་འཕགས་རྒྱུད་ཀྱི་མཉམ་གཞག་ཡེ་ཤེས་ཁོ་ན། མ་འཁྲུལ་བའི་བློ་ཡིན་པ་དང། དེ་ལས་གཞན་པའི་སེམས་ཅན་གྱི་རྒྱུད་ཀྱི་ཤེས་པ་ཐམས་ཅད་འཁྲུལ་ཤེས་སུ་འཇོག་གི་ཡོད་པ་སྟེ། རྒྱུ་མཚན་ནི་བློ་དེ་དག་ཐམས་ཅད་རང་མཚན་གྱི་སྣང་བ་དང་བཅས་ཏེ་ཡོད་པའི་རྒྱུ་མཚན་གྱིས་ཡིན། དེ་ནས་གཉིས་སྣང་ཅན་གྱི་ཤེས་པ་ཡིན་ན། རང་གི་སྣང་བ་ལ་མངོན་སུམ་གྱི་ཚད་མ་ཡིན་པས་ཁྱབ་པར་བཤད་པ་སྟེ། སྒྲ་རྟག་འཛིན་རྟོག་པ་དེ། རང་གི་སྣང་བ་ལ་མངོན་སུམ་གྱི་ཚད་མ་ཡིན་པ་དེ་སྒྲུབ་བྱེད་དུ་བཀོད་འདུག་པ་དེ་ཡིན། དེ་ཡང། ཤེས་པ་གང་ཞིག་ཡིན་ན་ཡང། ཡུལ་གང་ཞིག་གི་རྣམ་པ་ཤར་གྱིན་ཡོད་པས་ན། ལོག་ཤེས་དང་འཁྲུལ་ཤེས་སོགས་ཕྱིན་ཅི་ལོག་ཏུ་གྱུར་པའི་བློ་རྣམས་དང། ཕྱིན་ཅི་མ་ལོག་པའི་བློ་ཡང་དག་པ་གང་ཞིག་ཡིན་ཀྱང། རང་རང་ལ་ཡུལ་གང་ཞིག་སྣང་གི་ཡོད་པ་དང། ཡུལ་དེ་དང་དེ་ཡི་སྣང་བ་ཡོད་ཀྱང། སྣང་བ་དེ་ཉིད་བློ་ལ་མངོན་གྱུར་ཆགས་ཀྱི་ཡོད་པའི་ཕྱིར་ན། ཤེས་པ་དེ་དག་ཐམས་ཅད་རང་གི་སྣང་བ་ལ་ཚད་མ་ཡིན་པ་ཙམ་གྱིས་མི་ཚད་པར། མངོན་སུམ་གྱི་ཚད་མ་ཆགས་ཀྱི་ཡོད་པ་དེ་ཡིན། འདི་པས་ལམ་གྱི་དམིགས་པ་བཤད་པའི་སྐབས་སུ། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་སྟེ། གང་ཟག་གི་བདག་མེད་རགས་པ་དང། གང་ཟག་བདེན་པས་སྟོང་པ། གང་ཟག་གི་བདག་མེད་ཕྲ་མོ་དང། གཟུགས་སོགས་ཕུང་སོགས་ཀྱི་ཆོས་བདེན་པས་སྟོང་པ། ཆོས་ཀྱི་བདག་མེད་ཕྲ་མོར་འདོད་པ་སོགས། ནང་གསེས་ཀྱི་འགྲེལ་ཚུལ་དང། འདོད་ཚུལ་མི་མཐུན་པ་ཡོད་པ་ལས། བདག་མེད་གཉིས་ཆ་ལམ་གྱི་དམིགས་པར་འདོད་པ་སྟེ། གྲུབ་མཐའ་གོང་མ་རྣམས་ཕལ་ཆེར་གཅིག་མཚུངས་ལྟ་བུ་ཆགས་ཀྱི་ཡོད། ད་ག་ནང་བཞིན་གྱི་ཕྱི་དོན་དེ། ཕྱི་དོན། བཏགས་དོན་བཙལ་ནས། ཁོ་ར། བོད་སྐད་ཕར་ངོས་ནས་རྙེད་ཡག་ཅིག་ད་ཡོད་མ་རེད་དེ། ཡིན་ནའི། ཁོ། ག་ཞུ་ག་རེད་བོད་སྐད་བརྟེན་ནས་བཏགས་པའི་མིང་རྐྱང་བཏགས་ཡོད་ཙམ་གྱིས་ཤེས་པ་འཇོག་པ་ནང་བཞིན་མིང་རྐྱང་བཏགས་ཡོད་ཙམ་གྱིས་ཕྱི་དོན་བཞག་ཆོག་གི་རེད། ས་དེ་གཉིས་པོ་དེ་རྫས་གཅིག་མ་རེད་རྫས་ཐ་དད་བཤད་གི་རེད་ངོ་བོ་ཐ་དད་བཤད་གི་རེད་ད་དེ་སོང་བ་ཡིན་པ་རེད། ད་དེའི་གཤམ་དེར་སེམས་ཅན་གྱི་རྒྱུད་ཀྱི་དབང་ཤེས་ལ་འཁྲུལ་ཤེས་ཀྱིས་ཁྱབ། རྣལ་འབྱོར་མངོན་སུམ་ལ་འཁྲུལ་མ་འཁྲུལ་གཉིས་ཡོད་ཟེར་གསུངས་ཏེ་ད་དེ་གི། གང་ལྟར་ཡིན་ནའི། སྟོང་ཉིད་མངོན་སུམ་དུ་རྟོགས་བསྡད་མཁན། རང་མཚན་གྱི་སྣང་བ་གཏན་ནས་ལོག་བསྡད་མཁན་གྱི། འཕགས་པའི་མཉམ་གཞག་ཡེ་ཤེས་དེ་མ་གཏོགས་པའི། ཤེས། སེམས་ཅན་གྱི་རྒྱུད་ཀྱི་བློ་ཚང་མ་ལ། རང་མཚན་གྱི་སྣང་བ་དང་བཅས་པ་ཤ་སྟག་རེད་དེ་འདྲ་ཡིན་པ་ཡིན་ཙ་ན་འཁྲུལ་བའི་ཤེས་པ་མ་གཏོགས་ཡོད་མ་རེད་བྱས་པ་རེད། གཉིས་སྣང་ཅན་གྱི་ཤེས་པ་ཡིན་ན་རང་གི་སྣང་བ་ལ་མངོན་སུམ་གྱི་ཚད་མ་ཡིན་པས་ཁྱབ་སྟེ། སྒྲ་རྟག་འཛིན་རྟོག་པ་དེ་རང་གི་སྣང་བ་ལ་མངོན་སུམ་གྱི་ཚད་མ་ཡིན་པའི་ཕྱིར། ཟེར་ད། ཤེས་པ་ཅིག་ཡིན་ཕྱིན་ཆད་ལ། ཁོ་ལ། ཡུལ་གཅིག་གི་སྣང་བ་གཅིག་ཁོ་ཤར་བསྡད་ཀྱི་ཡོད་པ་ཁོ་རྣམ་པ་ཤར་བསྡད་ཀྱི་ཡོད་པ།

རང་གི་སྣང་བ་ལ་ཡང་ཚད་མ་ཡིན་པ་ཙམ་དུ་མ་ཟད་པའི་མངོན་སུམ་གྱི་ཚད་མ་རེད། ལབ་ཚུལ་མི་འདྲ་ཆགས་ཡོང་གི་ཡོད། འདི་གསུངས་བྱས། ལམ་གྱི་དམིགས་པ་ནི། ད་གཙོ་བོ་གཙོ་བོ་དེ། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་པོ་དེ་ཆགས་ཀྱི་ཡོད་པ་རེད། ཁྱད་པར་དེ་གང་ཟག་གི་བདག་མེད་སྐབས། སྐབས་འདིར་ཨིན་གང་ཟག་གི་བདག་མེད་ཟེར་ཡག་དེ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་དེ་ཙམ་ལ་གང་ཟག་གི་བདག་མེད་ཟེར་གྱི་ཡོད་མ་རེད་གང་ཟག་གི་བདག་མེད་ད་གཙོ་བོ་དེ་གང་ཟག་གི་བདག་མེད་གཙོ་བོ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་དེ་ཙམ་གང་ཟག་གི་བདག་མེད་རགས་པ་རེད། ད་གང་ཟག་གི་བདག་མེད་གང་ཟག་གི་སྟེང་གི་སྟོང་ཉིད་ཕྲ་མོ་དེ་ཨིན་གང་ཟག་གི་བདག་མེད་ཕྲ་མོ་དེ་རེད། ད་དེ་འདྲ་ཡིན་པ་ཡིན་ཙ་ན་གང་ཟག་རང་བཞིན་གྱིས་སྟོང་པ་དེ

ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ་ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་གི་ཡིན། གཟའ་འཁོར་གོང་མ་ནས་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཆ་ཚང་བརྒྱུད་བསྒྲགས་ཞུས་ཟིན་པ་དང། ཐེངས་འདིའི་ལེ་ཚན་ནས་འགོ་ཚུགས་བརྒྱུད་བསྒྲགས་ཞུ་རྒྱུའི་རྩོམ་དེབ་ནི། ཀིརྟི་སྐུ་ཕྲེང་བཅུ་གཅིག་པ་བློ་བཟང་བསྟན་འཛིན་འཇིགས་མེད་ཡེ་ཤེས་རྒྱ་མཚོ་མཆོག་གི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ། མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་རྩོམ་དེབ་དེ་བརྒྱུད་བསྒྲགས་ཞུ་གི་ཡིན། ཐོག་མར་རྩོམ་དེབ་འདིའི་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་ཆེད་བརྗོད་དེ་བརྒྱུད་བསྒྲགས་ཞུ་གི་ཡིན། ཆེད་བརྗོད། ངོས་རང་བཙན་བྱོལ་བོད་མི་རྒན་རབས་ཚོར་ཐུག་འཕྲད་བྱེད་སྐབས་ཁོ་ཚོར་སོ་སོའི་མི་ཚེའི་འབྱུང་བ་ཇི་མ་ཇི་བཞིན་བྲིས་འགོད་བྱེད་དགོས་པའི་སྐུལ་མ་ཡང་ཡང་གཏོང་གི་ཡོད། ཁོ་ཚོའི་ཉམས་མྱོང་དེ་དག་བོད་མི་རིགས་ཀྱི་ཐུན་མོང་ལས་དབང་གི་གྲུབ་ཆ་ཞིག་ཡིན་པ་དང་ཁོ་ཚོའི་ཉམས་མྱོང་བྲིས་འགོད་བྱས་པ་བརྒྱུད་ང་ཚོ་དང་ང་ཚོའི་རྗེས་རབས་པ་ཚོར་སོ་སོའི་མི་རིགས་དང་ལོ་རྒྱུས་ལ་གོ་རྟོགས་སྔར་བས་གཏིང་ཟབ་སྐྱེས་པ་ཡིན་པས། བཅོས་བསླད་མེད་པར་སོ་སོའི་ཉམས་མྱོང་ལོ་རྒྱུས་འབྲི་བ་དང་དངོས་དོན་ཇི་བཞིན་ལོ་རྒྱུས་ཀྱི་འབྱུང་བ་བརྗོད་རྒྱུ་ཧ་ཅང་གལ་ཆེན་ཡིན། ཀིརྟི་རིན་པོ་ཆེ་མཆོག་གི་ཕྱིར་དྲན་ཟིན་ཐོ་འདི་ཡང་ཆ་རྐྱེན་འདི་རིགས་ཚང་བའི་ལོ་རྒྱུས་ཀྱི་ཟིན་ཐོ་ཞིག་ཡིན་པ་གོར་མ་ཆག། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་གསུམ་པར་ངོས་རང་ལྷ་སར་ཁ་བྲལ་ཏེ་རྒྱ་གར་ལ་བཙན་བྱོལ་འབྱོར་སྐབས་ཀིརྟི་རིན་པོ་ཆེ་ད་དུང་ལྷ་ལྡན་འབྲས་སྤུངས་དགོན་པར་དུས་ཡུན་གང་ཙམ་བཞུགས་དགོས་བྱུང་བར་བརྟེན་རྒྱ་དམག་ཀྱིས་འབྲས་སྤུངས་དགོན་པར་བཙན་འཛུལ་བྱེད་སྟངས་དང། དགོན་པར་དམངས་གཙོ་བཅོས་བསྒྱུར་བྱེད་སྟངས་ཀྱི་བརྒྱུད་རིམ་སྐོར་ཞིག་དངོས་སུ་མཐོང་མྱོང་བྱུང་ཡོད་མཐར་བོད་མི་ཁྲི་ཕྲག་དུ་མ་དང་ཆ་མཚུངས་སུ་ཀིརྟི་རིན་པོ་ཆེ་ཡང་འཇིགས་ཉེན་ལ་མ་འཛེམས་པར་བཙན་བྱོལ་གྱི་ལམ་བུ་བསྙེགས་ཡོད། ཀིརྟི་རིན་པོ་ཆེས་རྒྱ་མི་གུང་ཁྲན་བོད་དུ་མ་ཡོང་གོང་གི་བོད་ཁུལ་གྱི་ཆོས་དང་རིག་གཞུང་མང་ཚོགས་ཀྱི་འཚོ་བའི་གནས་སྟངས་བཅས་པ་ལེགས་རྟོགས་ཡོད་པར་མ་ཟད་རྒྱ་མི་གུང་ཁྲན་གྱིས་བོད་ལ་བཙན་འཛུལ་དང་དམངས་གཙོ་བཅོས་བསྒྱུར་བོད་མི་ཚོར་དྲག་གནོན་དང་བྲོས་བྱོལ་གྱི་བརྒྱུད་རིམ་རྣམས་མཐོང་མྱོང་ཡོད་ལ་རྒྱ་གར་དུ་བཙན་བྱོལ་གྱི་མི་ལོ་དྲུག་ཅུ་བརྒྱུད་བཙན་བྱོལ་བོད་མི་ཚོས་གཞན་ཡུལ་དུ་བོད་ཀྱི་ཆོས་དང་རིག་གཞུང་གཅེས་ཉར་དང་མི་རིགས་ཀྱི་ཁྱད་ཆོས་རྒྱུན་འཛིན། ཆབ་སྲིད་དང་སྤྱི་ཚོགས་དམངས་གཙོ་ཅན་མངོན་འགྱུར་གྱི་བརྒྱུད་རིམ་ཡོངས་རྫོགས་ཁོང་གིས་མཐོང་ཡོད་པར་མ་ཟད་དངོས་སུ་མཉམ་ཞུགས་གནང་ཡོད། དཀའ་སྡུག་གི་འབྱུང་བ་དང་ལོ་ཟླ་འདི་དག་ནི་བོད་མི་རིགས་ཀྱི་ལོ་རྒྱུས་ཁྲོད་གལ་འགངས་ཆེ་བའི་ལེ་ཚན་ཞིག་ཡིན་པ་གདོན་མ་ཟ། དེར་བརྟེན་ཀིརྟི་རིན་པོ་ཆེ་གང་ཉིད་ཀྱི་སྐུ་ཚེ་དང་འདས་པའི་ཉམས་མྱོང་རྣམས་ཞིབ་ཚགས་ཁུངས་འཕེར་ངང་ཐོ་འགོད་ཀྱིས་དེབ་གཟུགས་སུ་པར་སྐྲུན་བགྱིས་པར་ཡི་རངས་བསྔགས་བརྗོད་ཡོད། སླད་མར་ཡང་མི་གང་མང་གིས་སོ་སོའི་མི་ཚེའི་བྱུང་རིམ་རྣམས་ཡིག་འཇོག་བགྱིས་ཏེ་མ་འོངས་པའི་མི་རབས་རྣམས་ལ་སྙིང་སྟོབས་དང་སེམས་ཤུགས་སྐྱེད་ཐུབ་པའི་རེ་བ་ཡོད། འགྲོ་ཀུན་བདེ་བའི་སྨོན་འདུན་བཅས་ཏཱ་ལའི་བླ་མ་བསྟན་འཛིན་རྒྱ་མཚོས་སྔོན་གླེང། ལོ་མང་པོའི་གོང་ནས་ངས་རང་ཉིད་ཀྱི་མི་ཚེའི་ལོ་རྒྱུས་ཤིག་འབྲི་འདུན་བཅངས་པ་ཡིན། ད་ལྟ་བསམ་སྐབས་ངའི་མི་ཚེ་འདིར་ཉམས་མྱོང་ཕུན་སུམ་ཚོགས་པ་བསགས་ཐུབ་ཡོད་སྙམ། ང་བོད་མི་རིགས་འདིའི་དུས་རབས་མ་འདྲ་བ་གཉིས་ཀྱི་བར་མཚམས་སུ་སྐྱེས་པ་ཡིན་སྟབས་ཤེས་ཡོན་གྱིས་རབ་ཏུ་ཕྱུག་པའི་རླབས་ཆེན་གྱི་རྒན་རབས་མང་པོ་ཞིག་མཇལ་བའི་གོ་སྐབས་བྱུང་ཡོད་ལ་མཐོང་ཐོས་ཤེས་རྒྱ་ཡངས་ཤིང་དུས་རབས་ཀྱི་སྣེ་ཁྲིད་པའི་གཞོན་རབས་པ་མང་པོ་ཞིག་ཀྱང་མཇལ་རྒྱུ་བྱུང་ཡོད། ངའི་མི་ཚེ་འདིར་སྐྱིད་སྡུག་དང་དར་རྒུད་ཀྱི་མྱོང་བ་ཅི་བྱུང་ལ་བསམ་ཚེ་མི་ཚེ་གཅིག་ལ་སྐྱེ་བ་གསུམ་བླངས་པ་ལྟ་བུར་གྱུར་ཡོད། སྐྱེ་བ་དང་པོ་ནི་ང་སོ་ནམ་པའི་ཁྱིམ་ཚང་དབུལ་པོ་ཞིག་ཏུ་སྐྱེས་ན་ཡང་ལོ་ན་ཆུང་ངུའི་སྐབས་ནས་ཀིརྟི་སྐུ་ཕྲེང་བཅུ་པའི་ཡང་སྲིད་དུ་ངོས་འཛིན་གནང་སྟེ་བསྟན་པ་ལ་རབ་ཏུ་བྱུང་ཞིང་མཚན་གནས་མཐོ་བའི་བླ་ཆེན་ཞིག་ཏུ་གྱུར། སྐྱེ་བ་གཉིས་པ་ནི་སྐྱབས་མགོན་རྒྱལ་བ་རིན་པོ་ཆེས་བཀའ་བསྒོ་མཛད་པ་བཞིན་བོད་ཀྱི་ཤར་མཐའི་ཡུལ་ནས་ཡུལ་དབུས་ཀྱི་རྒྱལ་ས་ལྷ་སར་བསྐྱོད་དེ་འབྲས་སྤུངས་བློ་གསལ་གླིང་དུ་སྒྲིག་ཞུགས་བྱས། མཁས་པའི་དབང་པོ་དུ་མའི་ཞབས་ལ་གཏུགས་ཏེ་ནང་ཆོས་སློབ་གཉེར་བགྱིས། སྐྱེ་བ་གསུམ་པ་ནི་རང་ཡུལ་གཞན་ལག་ཏུ་ཤོར་བའི་སྐྱབས་བཅོལ་བ་ཞིག་ཏུ་གྱུར་ཏེ་ལྷ་ས་ནས་རྒྱ་གར་དུ་བཙན་བྱོལ་ལ་འབྱོར་བ་དང། ཡོད་ཚད་བསྐྱར་དུ་འགོ་ཚུགས་ཏེ་དེང་རབས་ཀྱི་སློབ་གྲྭར་ཞུགས་ཤིང་དེང་རབས་ཀྱི་རིག་གནས་ཤེས་ཡོན་ལ་སྦྱང་བརྩོན་ཞུས་རྗེས་བཙན་བྱོལ་བོད་གཞུང་ལ་སྲི་ཞུ་ཞབས་འདེགས་བསྒྲུབས་པ་ཡིན། སྐྱེ་བ་དང་པོ་བླངས་པའི་སྐབས་སུ་ང་ལ་གཉོར་སྐྱོང་ལྟ་རྟོག་བྱེད་མཁན་གཙོ་བོ་ནི་གསོལ་ཐབ་པ་ཨ་ཁུ་སྦྱིན་པ་རྒྱ་མཚོ་ལགས་ཡིན་ཞིང། ང་གདན་ས་སྟག་ཚང་ལྷ་མོ་ཀིརྟི་དགོན་དུ་ཁྲི་འདོན་སྐབས་ཨ་ཁུ་སྦྱིན་པ་རྒྱ་མཚོ་ནི་ལོ་ན་སུམ་ཅུ་ཙམ་ཡིན། ཁོང་གིས་ང་ལ་བྱམས་བརྩེས་གཅེས་སྐྱོང་དང། བློ་སེམས་རྩེ་གཅིག་པས་ཕ་མའི་ཚབ་ཏུ་ང་ལ་གཉོར་སྐྱོང་གནང་ཞིང། ངའི་ཉིན་རེའི་འགྲོ་འཆག་ཉལ་འདུག་དང་བཟའ་བཏུང་སྐོར་ཆ་ཚང་ཁོང་གིས་སོ་སོའི་བུ་ཕྲུག་ནང་བཞིན་ལྟ་རྟོག་འགན་འཁུར་གནང་བ་དང་དུས་མཚུངས་སུ། ང་ཁོང་གི་བླ་མར་བརྩིས་ཏེ་ཧ་ཅང་གུས་བརྩི་གནང་གི་ཡོད། ང་རང་ལོ་བཞི་ལྔ་ཙམ་ནས་བཟུང་ཁོང་གིས་ང་ལ་ལྟ་སྐྱོང་གནང་བས་རྒྱ་གར་ནང་བཙན་བྱོལ་དུ་མཉམ་པོར་འབྱོར་ཞིང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་ཁོང་རྒྱ་གར་རྡ་རམ་ས་ལར་སྐུ་གཤེགས། སྐྱེ་བ་གཉིས་པ་བླངས་པའི་སྐབས་སུ་ཡོངས་འཛིན་དཀོན་མཆོག་ཤེས་རབ་མཆོག་དང་ཤག་སྐོར་མཁན་རིན་པོ་ཆེ་ཉི་མ་རྒྱལ་མཚན་རྣམ་གཉིས་ང་ལ་བཀའ་དྲིན་ཆེ་ཤོས་དེ་ཡིན། ལྷག་པར་དུ་ཡོངས་འཛིན་དཀོན་མཆོག་ཤེས་རབ་ཀྱིས་དཔེ་ཆ་སློབ་ཁྲིད་གནང་བ་ཙམ་མ་ཟད་ཉིན་རེའི་འཚོ་བ་སྐྱེལ་སྟངས་དང་བསམ་བློ་གཏོང་སྟངས། མི་དང་མིའི་དབར་འབྲེལ་བ་འཛུགས་སྟངས་བཅས་པར་ལམ་སྟོན་མཛད་ཅིང། ང་རང་ནར་སོན་པའི་བར་ལུས་སྐྱེད་ཀྱི་ཕ་མ་ལས་ཀྱང་ལྷག་པར་ང་ལ་ལྟ་རྟོག་དང་གཅེས་སྐྱོང་གནང་ཡོད། ཡོངས་འཛིན་དཀོན་མཆོག་ཤེས་རབ་མཆོག་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་རྒྱ་གར་རྡོ་རྗེ་གླིང་དུ་སྐུ་གཤེགས། སྐྱེ་བ་གསུམ་པ་བླངས་པའི་སྐབས་སུ་སྐྱབས་མགོན་རྒྱལ་བ་རིན་པོ་ཆེ་ནི་ང་ལ་བཀའ་དྲིན་ཆེ་ཤོས་དེ་ཡིན་ལ་ཆོས་སྲིད་ཀྱི་བྱ་བ་ཡོངས་སུ་རྫོགས་པའི་ཐད་ཁོང་གིས་ང་ལ་ལམ་སྟོན་མཛད་ཅིང། ང་ལ་ཁོང་གི་ཞབས་འོག་ཏུ་སྲི་ཞུ་སྒྲུབ་པའི་གོ་སྐབས་བླ་ན་མེད་པ་ཐོབ་ཡོད། གལ་སྲིད་མི་ཚེ་འདིར་སྐྱེ་བ་བཞི་པ་ཞིག་ལེན་དགོས་བྱུང་ཚེ་ངས་སྔར་ལས་ལྷག་པའི་ལས་དོན་སྣེ་མང་ཞིག་གྲུབ་ཐུབ་ན་བསམ་གྱི་ཡོད། ཡིན་ན་ཡང་མི་ཚེ་འདིའི་སྐྱེ་བ་བཞི་པ་འདི་བསམ་སྐབས་དོན་དངོས་ཐོག་ད་ཆ་ང་རང་ལྔ་པའི་ལམ་དུ་སླེབས་ཉེར་ཡོད། དེར་བརྟེན་དེབ་དེའི་མིང་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་བཏགས་པ་ཡིན། ཀིརྟི་སྐུ་ཕྲེང་བཅུ་གཅིག་པ་བློ་བཟང་བསྟན་འཛིན་འཇིགས་མེད་ཡེ་ཤེས་རྒྱ་མཚོ་ནས་གཤམ་དུ་རྩོམ་དེབ་འདིའི་སྐོར་ལམ་ཙམ་ངོ་སྤྲོད་ཞུས་ན། རྩོམ་དེབ་འདིར་ཁྱོན་བསྡོམས་དུམ་བུ་བཞི་སྟེ་དང་པོ་མདོ་སྨད་ཡུལ་གྱི་འཚོ་བ། དུམ་བུ་གཉིས་པ་ལྷ་སའི་ལོ་གཅིག། དུམ་བུ་གསུམ་པ་བཙན་བྱོལ་ནང་གི་ལོ་ཟླ། དུམ་བུ་བཞི་པ་དགུང་ལོ་བདུན་ནས་བརྒྱད་ཅུའི་བར་གྱི་སྐུ་པར་ཕྱོགས་བསྒྲིགས་བཅས་དང། ནང་གསེས་ལེའུ་བཅུ་བཞི་བཅས་བཀོད་ཡོད་པ་རེད། གསན་མཁན་རྣམ་པ་ཚོ་ད་ལྟ་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། དུམ་བུ་དང་པོ། མདོ་སྨད་ཡུལ་གྱི་འཚོ་བ། ལེའུ་དང་པོ། ངའི་ཕ་ཡུལ་དང་ཁྱིམ་ཚང། དང་པོ། དབུལ་ཕོངས་ཀྱི་ཁྱིམ་དུ་སྐྱེས་པ། ང་ལོ་མང་པོར་རང་ཉིད་སྐྱེས་སའི་གྲོང་སྡེ་སྟག་མོ་སྒང་དུ་ལོག་མྱོང་མེད། ཕ་ཡུལ་དང་མཐའ་མར་ཁ་བྲལ་བའི་སྐབས་ང་ལོ་བཅུ་དྲུག་ཡིན་ལ། དེའི་ཕྱི་ནས་ཕ་ཡུལ་དུ་ལོག་རྒྱུའི་གོ་སྐབས་གཏན་ནས་བྱུང་མེད། ད་ལྟའི་བར་ཕ་ཡུལ་དང་ཁ་བྲལ་ནས་ལོ་ངོ་བདུན་ཅུར་ཉེ་བཞིན་ཡོད་ན་ཡང་བོད་ཆོལ་ཁ་གསུམ་གྱི་ཡ་གྱལ་མདོ་སྨད་ཐེ་བོ་རོང་གི་ཁུལ་གྱི་བཀོད་དབྱིབས་ཁྱད་མཚར་བའི་རྫ་རི་དང་ནགས་ཚལ་འདི་དག་ད་དུང་ཡང་ངའི་དྲན་ཡུལ་དུ་གསལ་ལྷང་ངེར་འདུག་ང་སྐྱེས་ཡུལ་འདིར་རི་བོ་ཆེ་བ་གཉིས་ཡོད་པ་ལས་གཅིག་ལ་སྟག་རི་རི་དང་གཞན་ཞིག་ལ་སྟག་མོའི་རི་ཞེས་ཟེར། ང་སྐྱེས་སའི་གྲོང་སྡེ་ནི་སྟག་མོའི་རི་སྒང་དུ་ཆགས་ཡོད་པར་བརྟེན་སྟག་མོ་སྒང་ཞེས་འབོད་པ་ཡིན། རབ་བྱུང་བཅུ་དྲུག་པའི་ཆུ་རྟ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ལོའི་བོད་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ང་སྟག་མོ་སྒང་དུ་སྐྱེས་ཤིང་ཨ་ཕའི་མིང་ལ་ཚེ་དཔག་སྐྱབས་ཟེར་ཡང་མི་ཚང་མས་ཁོང་ལ་ཨ་ཚེ་ཞེས་འབོད། ཨ་མའི་མིང་ལ་ཨོ་རྒྱན་མཚོ་ཟེར། ངེད་ཚང་གི་ཁྱིམ་མིང་ལ་ཐེ་བོ་ཕྱོགས་ཀྱི་སྤྱི་སྲོལ་ལྟར་ཨ་ཕའི་མིང་ལས་དྲངས་ཏེ་ཨ་ཚེ་ཚང་ཞེས་ཐོགས། གོ་ཐོས་ལྟར་ན་ངེད་ཚང་གི་མི་རབས་གོང་མ་ཁ་ཤས་ལ། མཁས་པ་མང་པོ་ཞིག་འཁྲུངས་ཡོད་ཚོད་འདུག་ཀྱང། ང་རང་ཆུང་དུས་ནས་ཕ་ཡུལ་དང་ཁ་བྲལ་ཏེ་དགོན་པར་བསྡད་པ་དང་ཕ་མ་དང་གཉེན་ཉེ་ཚོར་འགྲོགས་འདྲིས་དུས་ཡུན་ཐུང་ངུ་ལས་བྱེད་མྱོང་མེད་སྟབས་མེས་པོ་གོང་མ་ཚོའི་ལོ་རྒྱུས་སྐོར་ལ་ཤེས་རྟོགས་དེ་ཙམ་མེད། ང་རང་སྐྱེས་སྐབས་ངའི་ཚང་ལ་ཕ་མ་གཉིས་དང་སྤུན་མཆེད་རྒན་པ་གཅིག་བཅས་ཁྱིམ་མི་བཞི་ཡོད། སྤུན་མཆེད་རྒན་པའི་མིང་ལ་བློ་བཟང་ཚུལ་ཁྲིམས་ཟེར། ང་མ་སྐྱེས་པའི་གོང་དུ་ད་དུང་སྤུན་མཆེད་རྒན་པ་བློ་བཟང་ཤེས་རབ་ཟེར་བ་ཞིག་ཡོད་འདུག་པ་དེ་སྟག་ཚང་ལྷ་མོ་ཀིརྟི་དགོན་དུ་ཆོས་ཞུགས་བྱས་འདུག་ཀྱང་ལོ་ཆུང་ངུའི་སྐབས་སུ་གློ་གཅོང་གི་ན་ཚ་ཕོག་སྟེ་འདས་གྲོངས་སུ་གྱུར་འདུག་པས་ངས་ཁོང་གཏན་ནས་མཐོང་མྱོང་མེད། སྤུན་མཆེད་རྒན་པ་བློ་བཟང་ཚུལ་ཁྲིམས་ཀྱང་ང་ཆུང་ངུའི་དུས་སུ་སྟག་ཚང་ལྷ་མོ་ཀིརྟི་དགོན་གྱི་ཆོས་སྒོར་ཞུགས་ནས་གྲྭ་པ་བྱས་འདུག་ངའི་འོག་ཏུ་ད་དུང་ནུ་བོ་བཀྲ་ཤིས་དོན་གྲུབ་དང་སྲིང་མོ་མགོན་པོ་མཚོ་བཅས་ང་ཚོ་མིང་སྲིང་བཞི་ཡོད། སྤྱིར་མདོ་སྨད་ལ་ཨ་མདོ་ཞེས་འབོད་ཅིང་ནང་གསེས་ཀྱི་དབྱེ་བ་ཆུ་རྒྱུད་དང་རི་རྒྱུད་ཀྱི་སྒོ་ནས་འབྱེད། འོན་ཀྱང་རྒྱ་ནག་གཞུང་གིས་དབང་བསྒྱུར་བྱས་པའི་རྗེས་སུ་ཨ་མདོའི་ས་ཁུལ་རྣམས་མཚོ་སྔོན་དང་ཀན་སུའུ་ཟི་ཁྲོན་བཅས་ཞིང་ཆེན་གསུམ་གྱི་ཁོངས་སུ་བཅད་བགོས་བྱས་ཡོད། བོད་ཀྱི་སྔ་སྲོལ་ལྟར་ན་ངའི་ཕ་ཡུལ་སྟག་མོ་སྒང་ནི་ཨ་མདོ་ཐེ་བོ་རོང་གི་ཆར་གཏོགས་པ་ཞིག་ཡིན་ཡང། དེང་སང་རྒྱ་ནག་གཞུང་གི་འཛིན་སྐྱོང་ས་ཁོངས་ཀྱི་བགོ་སྟངས་ལྟར་བྱས་ན་རྔ་པ་བོད་རིགས། ཆའང་རིགས་རང་སྐྱོང་ཁུལ་མཛོད་དགེ་རྫོང་གདོང་སྣེ་ཡུལ་ཚོ་ཟེར་བའི་ཁོངས་སུ་བསྡུས་ཡོད། མཛོད་དགེ་རྫོང་ནི་ཟི་ཁྲོན་ཞིང་ཆེན་རྔ་པ་བོད་རིགས་ཆའང་རིགས་རང་སྐྱོང་ཁུལ་གྱི་ཁོངས་སུ་རྫོང་ཁག་བཅུ་གཉིས་ཡོད་པའི་ནང་གི་རྫོང་ཁག་ཞིག་ཡིན། འོན་ཀྱང། སྔ་མོ་བོད་རང་གི་ས་བགོས་དབྱེ་སྟངས་ལྟར་བྱས་ན་རྔ་པ་ཞེས་པ་ནི་ད་ལྟའི་རྔ་པ་བོད་རིགས་ཆའང་རིགས་རང་སྐྱོང་ཁུལ་ཟེར་བ་དང་གཅིག་མཚུངས་མིན། སྔ་མོའི་རྔ་བའི་ས་ཁྱོན་ནི་ད་ལྟའི་རྔ་བ་རྫོང་དང་ཕལ་ཆེར་འདྲ་བ་ཡོད། དེ་ཡང་རྔ་སྟོད་དང་རྔ་བ་བར་མ་རྔ་སྨད་བཅས་གསུམ་དུ་དབྱེ་སྟེ། རྔ་སྨད་ཨ་འཁྱམ་བར་དང། རྔ་སྟོད་ཁང་སར་བར་ཏེ་དེང་སང་མགོ་ལོག་གཅིག་སྒྲིལ་རྫོང་གི་བར་དང། དེ་ནས་ཚ་སྒོ་ལ་ཐུག་གི་བར་དུ་ཡིན། རྔ་བའི་ལྷོ་རོང་ཁོག་ཟེར་ཞིང་རྒྱལ་རོང་གི་ས་ཆ་ཕལ་ཆེ་བ་རི་ཁུལ་ཡིན་པས་དེ་ལྟར་འབོད་པ་ཡིན། རྔ་བའི་ཤར་དུ་རྨེའུ་རུ་མ་དང། རྔ་བའི་ནུབ་ཀྱི་ཆར་ཕྱོགས་དྲུག་ཡོད། རྔ་བའི་དཔོན་ཚང་ཆེ་ཤོས་ནི་རྨེའུ་ཚང་ཡིན། རྨེའུ་ཚང་གི་ལྷོ་ནུབ་ཏུ་ཨ་འདུས་དཔོན་ཁ་བརྒྱད་ཡོད། རྒྱ་ནག་གཞུང་གིས་ཐོག་མར་རྔ་བ་ཁུལ་གྱི་སྲིད་གཞུང་གསར་འཛུགས་བྱེད་སྐབས་རྒྱལ་རོང་དང་རྔ་བ་མཛོད་དགེ་སོགས་དེ་སྔ་གཅིག་འོག་གཅིག་སྡོད་མིན་པར་རང་ས་རང་སྐྱོང་གི་ས་གནས་ཁག་ཅིག་མཉམ་དུ་བསྡོངས་པ་དང་དེ་སྔ་མཛོད་དགེ་ཤོག་གི་ཁྱབ་ཁོངས་ཡིན་པའི་ས་གནས་ཁག་ཅིག་བཅོས་བསྒྱུར་སྐབས་ཀན་སུའུ་ཞིང་ཆེན་གྱི་ས་ཁོངས་སུ་བཅད་དེ་རྔ་བ་བོད་རིགས་ཆའང་རིགས་རང་སྐྱོང་ཁུལ་ཟེར་བ་ཞིག་བཙུགས། སྤྱིར་ལོ་རྒྱུས་ཐོག་གི་རྔ་བ་ཞེས་པའི་མིང་ཐོགས་སྟངས་ལ་ཤོད་ཚུལ་མི་འདྲ་བ་འགའ་ཤས་ཡོད། ཁ་ཅིག་གིས་རྔ་བའི་མི་རྒྱུད་ཀྱི་མཆེད་ཁུངས་ནི་བོད་ཀྱི་བཙན་པོའི་རྒྱལ་རབས་ཀྱི་སྐབས་སུ་སྟོད་མངའ་རིས་ནས་ཁྱིམ་ཚང་འགའ་ཤས་རྔ་བར་ཡོང་སྟེ་ཁྱིམ་གཞིས་ཆགས་པ་ལས་བྱུང་བ་ཞིག་ཡིན་པས་ཐོག་མའི་མིང་མངའ་རིས་པ་ཡིན་པ་གང་ཞིག་ལ་ཕྱིས་སུ་རིམ་གྱིས་སྒྲ་གྱུར་ཏེ་རྔ་བ་ཞེས་ཐོགས་པར་བཤད་ཅིང། ཁ་ཅིག་གིས་རྔ་བའི་ས་དབྱིབས་འདི་རྔ་ལྟར་དབྱིབས་སྒོར་མོ་ཡིན་པའི་རྒྱུ་མཚན་གྱིས་རྔ་བ་ཞེས་ཐོགས་པ་རེད་ཅེས་ཟེར། མཛོད་དགེ་ནི་རྨེའུ་ཚང་གི་ཤར་བྱང་གི་རྒྱུད་དུ་ཡོད་པ་དང་འདིར་མཛོད་དགེ་ཤོག་ཀ་བཅུ་གཉིས་ཞེས་སུ་གྲགས་ཏེ། འདི་དག་ནི་བོད་རུ་པ་དང་ཐང་སྐོར། གླིང་བ། ཨ་སྐྱིད། མཛོད་དགེ་སྟོད་མ། བྱམས་མེ། བན་ཡུལ། ཞག་དུམ། རྐྱང་ཚ། འབྲིང་བ། ཚོང་རུ། ཟ་རུ་བཅས་ཡིན་ཞིང་འདི་དག་ལ་རོང་ཤོག་ཀ་བཞི་དང་འབྲོག་ཤོག་ཀ་བརྒྱད་ཅེས་སུ་གྲགས། ཤོག་ཀ་འདི་དག་སྔར་གྱི་ས་ཁོངས་བརྩི་སྲོལ་ལྟར་བྱས་ན་རྔ་བའི་ཁོངས་གཏོགས་མིན། དུས་ཕྱིས་སུ་ཀ་བཅུ་ཁ་བསྣན་པས་མཛོད་དགེ་ཤོག་བཅུ་གསུམ་ཡང་ཟེར། མཛོད་དགེ་ཤོག་གི་འཚོ་ཐབས་གཙོ་བོ་འབྲོག་ལས་ཡིན། ད་ལྟའི་མཛོད་དགེ་རྫོང་གི་ཁོངས་གཏོགས་ཀྱི་སྟག་ཚང་ལྷ་མོ་ཀིརྟི་དགོན་པ་ནས་འབབ་པའི་རྒྱུག་ཆུ་དེ་མཛོད་དགེའི་ནུབ་ནས་ཤར་དུ་བཞུར་ཞིང། འབྲུག་ཆུ་དེའི་སྟོད་རྒྱུད་དུ་ལྷ་མོའི་གནས་ཆུ་ཟེར་བ་དང། བར་རྒྱུད་དུ་ཐེ་ཆུ་སྨད་དུ་འབྲུག་ཆུ་སྟེ་དེང་སང་གི་འབྲུག་ཆུ་རྫོང་བརྒྱུད་རྗེས་འབྲུག་དཀར་གཙང་པོ་ཞེས་ཟེར། ངའི་ཕ་ཡུལ་ཐེ་བོ་ནི་ཐེ་ཆུའི་འབབ་རྒྱུད་དུ་ཡོད་ཅིང་ད་ལྟའི་གདོང་སྣེ་ཡུལ་ཚོ་ནི་ཐེ་ཆུའི་ལྷོ་ངོགས་དང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ།